མུ་སྟེགས་བྱེད་ཀྱིས་དྲི་མ་སེམས་ཀྱི་རང་བཞིན་དུ་འདོད་པ་དང་མཚུངས་པའི་ཕྱིར་དང། ཡུལ་ཅན་གྱི་བྱེད་པ་ཅི་འདྲ་བ་ཞིག་གིས། དེ་ཁོ་ན་ཉིད་མངོན་སུམ་དུ་མཐོང་བའི་ཚུལ་དྲིས་པའི་ལན་དུ། ཐ་སྙད་དུ་སེམས་ཀྱིས་དེ་ཁོ་ན་ཉིད་མངོན་སུམ་དུ་མཐོང་བར་གསུངས་པའི་ཕྱིར་རོ། དེ་ཁོ་ན་ཉིད་མངོན་སུམ་དུ་སྟོང་ཉིད་མངོན་སུམ་དུ་རྟོགས་པའི་འཕགས་པའི་མཉམ་གཞག་ཡེ་ཤེས་དང་སངས་རྒྱས་འཕགས་པ་དེ་ཚོ་ཁོང་རྣམ་ཚོས་སྟོང་ཉིད་མངོན་སུམ་དུ་གཟིགས་པ་རེད་བ། ཟིན་ན་ནི། ཡུལ་ཅན། བྱེད་པ་པོ། ག་འདྲ་ཞིག་གིས། སྟོང་ཉིད་མངོན་སུམ་དུ་གཟིགས་པ་རེད་ཟེར་སྐད་ཆ་དྲིས་ཡོང་དུས་ཙང་དེ་ལ་ཐ་སྙད་དུ་སེམས་ཀྱིས་དེ་ཁོ་ན་ཉིད་མངོན་སུམ་དུ་མཐོང་བ་གསུངས་ཡོང་དུས་ཙང་སངས་རྒྱས་ཀྱི་ས་ན་སེམས་འདུག་ཡེ་ཤེས་འདུག་སྟོང་ཉིད་མངོན་སུམ་དུ་རྟོགས་པའི་སློབ་པ་འཕགས་པ་དེ་ཚོའི་རྒྱུད་ལ་སེམས་འདུག་རིག་པ་འདུག་བློ་འདུག་ཟེར་ནས་ཟེར་དགོས་ཀྱི་འདུག་བ། དེ་བྱས། རེད་བ། ཡུལ་ཅན་གྱི་བྱེད་པ་ཅི་འདྲ་བ་ཞིག་གིས་བྱེད་པ་ཟེར་ན་བྱེད་པ་པོ་དེ་ལ་གོ་རྒྱུ་ཡིན་པ་རེད་བ། འོ་དེ་འདྲ་ཞིག་གིས་ག་རེ་མངོན་སུམ་དུ་མཐོང་བ་ལས་དྲིས་པའི་ལན་དུ་ཐ་སྙད་ནི་སེམས་ཀྱི་དགོངས་ཐ་སྙད་དེ་དཔེར་ན། འོ་འདི་དུ་དྲི་མ་ཅན་གྱི་རྡོ་རྒྱུས་ཀྱི་གོས་མེར་བཅུག་པ་ན། བྱས་ནས། མེས་དྲི་མ་བསྲེགས་ཀྱང། འོ་གོས་མི་བསྲེགས་པ་ལྟར། མཉམ་གཞག་ཡེ་ཤེས་ཀྱི་ཚེ་ན་དྲི་མ་བསྲེགས་ཀྱང། ཡེ་ཤེས་རང་ཉིད་མི་བསྲེགས་པ་ལྟ་བུ་ཡིན་པའི་ཕྱིར་དེ་ལྟར་ཡིན་ཏེ་རིན་ཆེན་ཕྲེང་བ་ལས། དེའི་ཕྱིར་དེ་ལྟར་མཐོང་བ་གྲོལ། དེའི་ཕྱིར་དེ་ལྟར་མཐོང་བ་གྲོལ། གང་གིས་མཐོང་བར་འགྱུར་ཞེ་ན། ཟེར་ཡ་གི་སྐད་ཆ་དེ་རེད། ཡུལ་ཅན་གྱི་བྱེད་པ་ཅི་འདྲ་བ་ཞིག་གིས་སྟོང་ཉིད་མངོན་སུམ་དུ་མཐོང་བ་རེད་དྲིས་ཡོང་དུས་ཐ་སྙད་དུ་ནི་སེམས་ལ་བརྗོད་ཟེར་བའོ། སེམས་ཀྱིས་མཐོང་བ་རེད་གསུངས་བཞག། དེའི་ཕྱིར་དེ་ལྟར་མཐོང་བ་གྲོལ། མཐོང་བས་གྲོལ་གང་ཞིག།

སེམས་ག་འདྲ་ཞིག་ཤེས་པ་ག་འདྲ་ཞིག་མཐོང་བ་རེད་ཟེར། འོ་གང་གིས་མཐོང་བར་འགྱུར་ཞེ་ན། འོ་ཐ་སྙད་དུ་ནི་སེམས་ཀྱིས་མཐོང་བ་རེད་ཅེས་དང། ཆོས་དབྱིངས་བསྟོད་པ་ལས་ཀྱང། ཇི་ལྟར་མེ་ཡིས་དག་པའི་གོས་འདི་ཉིད། ཨ་ལས་འོ་རེད་ད་ལྟའི་དཔེ་དེ་རེད་བ། ཇི་ལྟར་མེ་ཡིས་དག་པའི་གོས་སྣ་ཚོགས་དྲི་མས་དྲི་མ་ཅན། ཅེས་རེད་བ། སྣ་ཚོགས་དྲི་མས་གོས་བསྡད་པའི་དྲི་མ་ཅན་གོ་ཆོད་ཅིང་གོ་ལ་ག། སྣ་ཚོགས་དྲི་མས་དྲི་མ་ཅན་དྲི་མ་གཉིས་ཡོང་ག་ལ་དགར། སྣ་ཚོགས། དྲི་མ་སྣ་ཚོགས་པས་གོས་པའི་དེ་རེད་བ་གང་དུ་ཞག་རྩི་དང་འདྲ་མི་འདྲ་གོས་བསྡད་མཁན་གྱི་དྲི་མ་དེས་གོས་པའི། གོས་དེ་ལ་ད་ག་རེ་ཟེར་གོས་དྲི་མ་ཅན་ཟེར་ལབ་ཀྱི་རེད་བ་དེ་བྱས། ཇི་ལྟར་མེའི་ནང་བཅུག་ན་དྲི་མ་ཚིག་འགྱུར་གོས་ཚིག་གི་མ་རེད་བ། དཔེ་དེ་བཞིན་དུ། འོད་གསལ་བ་ཡི་སེམས་ཅེས་ད་ང་རང་ཚོའི་རྒྱུད་ཀྱི་སེམས་དེ་རེད་ད་གང་ཞིག་ང་རང་ཚོའི་རྒྱུད་ཀྱི་སེམས་དེ་སེམས་ཀྱི་རང་བཞིན་འོད་གསལ་བ་རེད། སེམས་ཀྱི་རང་བཞིན་འོད་གསལ་བས་སེམས་ཀྱི་རང་བཞིན་ལ་དྲི་མས་གཏན་ནས་ག་གལ་བྱས་མེད་པའི་ཕྱིར། འོད་གསལ་བ་ཡི་སེམས། འདོད་ཆགས་ལས་སྐྱེས་དྲི་མ་ཅན། ཅེས་ང་རང་ཚོའི་རྒྱུད་ཀྱི་སེམས་དེ་དག་རང་ཡང་རེད། ཉོན་མོངས་དུག་གསུམ་ལས་སྐྱེས་ན་དུག་གསུམ་ཡིན་པ་ནི་གང་རང་ཡིན་ན་མ་རིག་པ་དང་བག་ཆགས་ཁ་རོག་གོ། ལས་དང་ཉོན་མོངས་གཉིས་ལ་བརྟེན་ནས་སྐྱེས་པ་ཡིན་ཙང་འདོད་ཆགས་ལས་སྐྱེས་དྲི་མ་དང་ལྡན་མཁན་དེ་རེད། ཡེ་ཤེས་མེ་ཡིས་དྲི་མ་སྲེག་ཟེར་སྟོང་ཉིད་མངོན་སུམ་རྟོགས་པའི་ཡེ་ཤེས་ཁོས་ཁོ་རང་མཉམ་པོར་འགྲོ་མཁན་གྱི་འདོད་ཆགས་དང། གང་ཟག་གི་བདག་འཛིན་ལ་སོགས་པ་དེ་ཚོ་བག་མེད་པ་བཟོ་བ་སྲེག་པ་དེའི་ཚེ་ན། འོ་ཧོ། དེ་འདྲ་བ་དེ་ཉིད

གཉིས་བྱིན་པའི་གཞན་དབང་དུ་གྱུར་མ་གྱུར་ཡོན་ཏན་བརྒྱ་ཕྲག་བཅུ་གཉིས་ཐོབ་མ་ཐོབ་སོགས་ཀྱི་ཁྱད་པར་བརྗོད་པའི་ཕྱིར། དོན་དམ་སེམས་བསྐྱེད་ཐོབ་པ་ལྟ་བུ་ཐོབ་པ་ལ་རང་རྒྱུད་ལྡན་གྱི་གང་ཟག་གིས་ཡོན་ཏན་བརྒྱ་ཕྲག་བཅུ་གཉིས་ཐོབ་དགོས་པ་ཡིན་པ་རེད་འོ་ཐུགས་སེམས་གསོ་ཉིད་ལ་སོགས་པའི་ནུས་པ་ཐོབ་པ་དང་ཞེ་དགའ་མ་གཅིག་ལ་མ་ཐོབ་པ་རེ་ཞིག་ཉན་རང་རྣམས་ལ་སྟོང་ཉིད་རིགས་པའི་རྣམ་གྲངས་མཐའ་ཡས་པའི་སྒོ་ནས་རྟོགས་མ་རྟོགས་ཀྱི་ཁྱད་པར་ཡང་འདུག་ག་ཞེ་ད་འདི་ཚོ་རྙོག་དྲ་རེད་ཡ། འདུག་སེ་རེད་བ། ཉན་རང་རྣམས་ཀྱིས་སྟོང་ཉིད་རྟོགས་པ་ཡོད་རེད་དེ་ནས་སྟོང་ཉིད་རིགས་པའི་རྣམ་གྲངས་མཐའ་ཡས་པའི་སྒོ་ནས་རྟོགས་པ་དེ་ཡོད་མ་རེད་ཅེ། ཡིན་ད་ནི། ཁོ་ད་རེས་སྟོང་ཉིད་རྟོགས་ཀྱང་སྟོང་ཉིད་དངོས་སུ་རིགས་པའི་རྣམ་གྲངས་མཐའ་ཡས་པའི་སྒོ་ནས་རྟོགས་པ་མེད་ན་ཟབ་དོན་ལ་བློ་མ་རྒྱས་པ་རེད། ཐེག་ཆེན་པ་ནི་སྟོང་ཉིད་རིགས་པའི་རྣམ་གྲངས་མཐའ་ཡས་པའི་སྒོ་ནས་རྟོགས་པ་ཡིན་ཙང་ཟབ་དོན་ལ་བློ་རྒྱས་པ་རེད། འོ་རྒྱས་པ་སོགས་ཀྱི་ཁྱད་པར་ཡོད་པའི་ཕྱིར་རོ། འོ་འདུག་སེ། ས་བཅུའི་མཉམ་གཞག་ཡེ་ཤེས་བཅུ་པོ་དེ། ཅེས་ད་ལྟ་འདིར་བདག་འདིའི་སྐབས་ནས་ཟག་པ་མེད་པའི་ས། ས་ཆར་རྣམ་པར་ཕྱེ་བ་ན། འོ་ས་ཞེས་མིང་ཐོབ་སྟེ་ཡོན་ཏན་གནས་སུ་གྱུར་པའི་ཕྱིར་ཞེས་དངོས་བསྟན་གྱི། འོ་རང་རང་འགྲེལ་དངོས་བསྟན་གྱི་འོ་ས་ས་བཅུ་པོ་དེ་ལ་མཉམ་གཞག་ཡེ་ཤེས་བཅུ་པོ་དེའི་ཚེ་དེ་རེད་འོ་དེ་འདྲ་བ་དེ་ཟག་མེད་ཡེ་ཤེས་ཡིན་པ་མཚུངས་ཀྱང་རབ་དགའ་ལ་སོགས་པའི་ས་བཅུར་འབྱེད་པ་ཡིན་ཟེར་རྒྱུ་འབྱེད་དེ་ཆར་རྣམ་པར་ཕྱེ་བ་ཡིན་གསུངས་སོང་ང་འོ་བཅུར་འབྱེད་པའི་རྒྱུ་མཚན་ཡོད་དེ། ད་འོ་ན་ག་རེ་བྱེད་ཟེར་ན་ཁོ་ཚོ་སྟོང་ཉིད་མངོན་སུམ་རྟོགས་པའི་བློ་ཡིན་པ་འདྲ་འདྲ་རེད་བ་དེ་ཁྱད་པར་མི་འདུག་བ་ཟེར་ན་དེའི་ཆ་ནས་སྟོང་ཉིད་མངོན་སུམ་རྟོགས་པ་བྱས་ན་ཁྱད་པར་མེད་མེད་ན་ཡང་ཁོའི་མཉམ་པོར་འགྲོ་མཁན་གྱི་འོ། གྲོགས་ཟེར་ན་ཡང་མི་འདུག་ཟིན་བྱེད་ཟེར་ན་མ་དེ་ལ་ཡོན་ཏན་བརྒྱ་ཕྲག་བཅུ་གཉིས་ཐོབ་པ་དང་སྟོང་ཕྲག་བཅུ་གཉིས་དང་ཨོ་དེ་འདྲའི་ཁྱད་པར་ཡོད་རེད་བྱས། འོ་འདུག་རྣམ་སྨིན་གྱི་སྐྱེ་བ་འཛིན་ཚུལ་སོགས་ཀྱི་སྒོ་ནས་འོ་ད་བཅུར་ཕྱེ་བ་ཡིན། རང་རྒྱུད་ལྡན་གྱི་གང་ཟག་ཁོ་ལ་ཁྱད་པར་འདུག་ཨ། དེར་བ། དེ་ཚེ་དེ་ནི་སངས་རྒྱས་བརྒྱ་མཐོང་ཞིང་དེ་དག་བྱིན་གྱིས་བརླབས་ཀྱང་འདི་ཡིས་རྟོགས། དེ་ཉིད་ཚེ་ན་བསྐལ་པ་བརྒྱར་གནས་སྔོན་དང་ཕྱི་མའི་མཐར་ཡང་བློ་ལྡན་ཏིང་འཛིན་བརྒྱ་ཕྲག་སྙོམས་པར་འཇུག་གཏོང་འཇིག་རྟེན་ཁམས་བརྒྱ་ཀུན་ནས་གཡོ། ས་ནི་ག་རེ་ཡིན་ན། ད་ག་རེ་ཡིན་གཅིག་ཟེར་ལབ་ནི་དེ།

ངོ། དེ་ཡང་གོང་ནས་གོང་དུ་ཡོན་ཏན་གྱི་གྲངས་དང། ཞེས་བྱ། མཐུ་ཕུལ་དུ་བྱུང་བ་ཐོབ་པ་དང། མཐུ་ཕུལ་དུ་བྱུང་བ་སོགས་རྣམ་སྨིན་གྱི་སྐྱེ་བ་འཛིན་ཚུལ་ལ་སོགས་པ་དེ་ཡིན་པ་འདྲ། སྦྱིན་པ་ལ་སོགས་པའི་ཕར་ཕྱིན་ལྷག་པ་ཤོད་མི་དགོས་པ་ཞེས་ས་སོ་སོ་སོ་སོ་ལ་ཕར་ཕྱིན་རེ་ལྷག་པ། རྣམ་པར་སྨིན་པ་འཕེལ་བའི་བྱེ་བྲག་གིས་རྣམ་སྨིན་གྱི་སྐྱེ་བ་འཛིན་ཚུལ་གྱི་བྱེ་བྲག་གིས། འོ་ས་རབ་ཏུ་དགའ་བ་ལ་སོགས་པའི་རྣམ་པའི་དབྱེ་བས། དབྱེ་བ་ཡིན་ཙང་དེའི་དབྱེ་བ་ཁོ་ལ་ག་ཚོད་ཡོད་ཟེར་ན་བཅུར་བཞག་གི། འདིར་རང་གི་ངོ་བོའི་ཁྱད་པར་གྱིས་བྱས་པའི་དབྱེ་བ་ནི་ཡོད་པ་མ་ཡིན་ཏེ། ཡང་མེད་ན་སྟོང་ཉིད་མངོན་སུམ་རྟོགས་པའི་མཉམ་གཞག་ཡེ་ཤེས་ཡིན་པ་དེ་ཉིད་ལ་ཁྱད་པར་སྟོང་ཉིད་མངོན་སུམ་དུ་རྟོགས་མ་རྟོགས་གྱི་ཁྱད་པར་ཡོད་པ་ནི་མ་རེད། ཡང་མེད་ན། འོ་ད་དེ་འདྲའི་ཕྱིར་སྦྱར་ནས་ཡག་ག་ཡོག་ཡིན་འགྲོའོ། མ་ཡིན། ཁྱད་པར་མེད་དེ། ད་རེད་པས། བཅུ་པོ་དེ་ལ་ངོ་བོ་ལ་རིགས་མི་འདྲ་བ་མཐའ་ཡས་དུ་འགྲོ་དགོས་བ་འདྲ། རང་གི་ངོ་བོའི་ཁྱད་པར་གྱིས་བྱས་པའི་དབྱེ་བ་ནི་ཡོད་པ་མ་ཡིན་ཏེ་ཞེས་གསུངས་པའི་ཕྱིར་རོ། ད་བཅུ་པོ་དེ་དབྱེ་བའི་བཅུར་དབྱེ་བའི་རྒྱུ་མཚན་དེ་ལྟར་ཡིན་གྱི་གཙང་མ་ཡི་གེ་ཕར་ཕྱིན་ལྷག་པ་དང། རྣམ་སྨིན་གྱི་སྐྱེ་བ་འཛིན་ཚུལ་དང་ཡོན་ཏན་ཐོབ་ཚུལ་གྱི་ཁྱད་པར་གྱིས་ཨ་ནི་བཅུ་པོ་དེ་འབྱེད་པ་ཡིན་གྱི། བཅུ་པོ་དེ་ལ་ངོ་བོ་ལ་རིགས་མི་འདྲ་བའི་ཁྱད་པར་འདི་དག་དེ་ག་སྟོང་ཉིད་མངོན་སུམ་རྟོགས་པའི་མཉམ་གཞག་ཡེ་ཤེས་ཡིན་པ་འདྲ་འདྲ་ཡིན་ཙང་རེད། སྟོང་ཉིད་མངོན་སུམ་རྟོགས་པའི་བློ་ཡིན་ཕྱིན་ཆད་ལ་མཉམ་གཞག་དང་རྗེས་ཐོབ་དང་སྐད་ཆ་ག་ཡང་མི་འདུག་མངོན་སུམ་དུ་རྟོགས་མ་རྟོགས་ཁྱད་མེད་སྟོང་ཉིད་རྟོགས་པའི་བློ་ཡིན་ཕྱིན་ཆད་ལ་ཁོ་ལ་ངོ་བོ་ལ་རིགས་མི་འདྲ་བའི་ཁྱད་པར་མེད་ཟེར་དགོས་འདུག་བ། དཔེར་ན་བྱ་ནམ་མཁའ་ལ་བགྲོད་པའི་རྗེས་འཇིག་རྟེན་པའི་བདག་ཅག་རྣམས་ཀྱིས་རང་ཉིད་ཀྱིས་རྟོགས་པ་ཇི་ལྟ་བ་ཞིག་བརྗོད་མི་ནུས་པ་དང། གཞན་ལ་སྟོན་མི་ནུས་པ་དེ་བཞིན་དུ། རབ་འབྱོར་ནམ་མཁའ་ལ་བྱ་ཡི་རྗེས་མི་དམིགས་སོ་དེ་དག་གིས་སུ་ནི་ཡང་དག་མི་མཐོང་ཞིག་ཟེར་གྱི་འདུག་བ་ཁོ་དང་གཅིག་པ་ཡིན་པ་མིན་འགྲོ། དེ་བཞིན་དུ་ནམ་མཁའ་ལྟ་བུའི་དོན་དམ་བདེན་པ་ལ། བྱ་ལྟ་བུའི་དོན་དམ་སེམས་བསྐྱེད་ཀྱི་བགྲོད་ཚུལ་བྱང་སེམས་རང་ཉིད་ཀྱིས་ཇི་ལྟར་རྟོགས་པ་བཞིན་དུ་འོ། ཉན་པ་པོ་ལ་སྟོན་མི་ནུས་པ་དང་ཉན་པ་པོས་དེ་ཇི་ལྟར་བརྗོད་པ་ལྟར་དུ་འོ། རྟོགས་མི་ནུས་པ་ལྟ་མོད་ཀྱང་རྟོགས་མོད་ཀྱང་ཅི་དགོས་པའི་ཕྱིར་ཏེ། ས་བཅུ་པའི་མདོ་ལས།

དེ་ཁོང་རང་ཚོས་བརྗོད་པ་ནང་བཞིན་གྱི་ཉན་པ་པོས་དེ་ཏག་ཏག་གོ་གི་མེད་ཡིན་པ་འདྲ་འདུག་བ། རྒྱ་རི་མ་གཉིས་ཀ་འཇགས་ཡོང་དགོས་འདུག་བ་འདུག་ཚེ། དེའི་རྒྱུ་མཚན་གྱིས་འདིར་གང་བསམ་སྨྲ་བསམ་བརྗོད་མེད་ཤེས་རབ་ཕ་རོལ་ཕྱིན་ཟེར་ཡས་དེ་དེ་འདྲ་ཞིག་ལ་གཟིགས་ཡོད་ས་རེད་བ། འོ་ཐུགས་ཆེ། སྤྱིར་བཏང་ང་ཚོས་དེ་བརྗོད་པ། འོ། བསམ་མེད་གཉིས་མེད་རྟོག་མེད་དང་དག་གསལ་གཉེན་པོའི་ཕྱོགས་ཉིད་ཀྱིས་ཟེར་ཡས་སྐད་ཆ་ཡོད་པ་བསམ་དུ་མེད་པ་ཟེར་ཡས་རེད་ལ་གཅིག་བྱས་ཡང་ཡལ་གི་ཐུབ་པ་བྱས་ན་ག་རེ་བསམ། སངས་རྒྱས་དཀོན་མཆོག་ལ་ཡོན་ཏན་བརྒྱད་ཡོང་འདུག་ས་ག་རེ་རེད། མཁྱེན་དང་བརྩེ་ནུས་ལྡན་ཡོད་མེད་ཀྱི་སྟངས་འདུས་མ་བྱས་ཤིང། ལྷུན་གྱིས་གྲུབ། གཞན་གྱི་རྐྱེན་གྱིས་རྟོགས་པ་མིན་ད་གཟོ། གཞན་གྱི་རྐྱེན་རྟོགས་པ་མིན་ཟེར་ཡས་དེ་དང་འདི་ཚོ་གང་ག་གཅིག་པ་ལ་འགྲོ་གི་ཡོད་ས་རེད། འོ་ཁོང་རང་གིས་ཇི་ལྟར་གཟིགས་པ་ལྟར་དུ་གཞན་གྱི་ཕར་སྒྲ་དང་རྟོག་པས་བརྗོད་མི་ཐུབ་པ་དེ་གཞན་གྱི་རྐྱེན་གྱིས་རྟོགས་པ་མིན་པའི་ཡོན་ཏན་ཞིག་བཞག་གི་འདུག་བ་འོ་དེ་འདྲ་བྱས། ཉན་པ་པོས་ཇི་ལྟར་བརྗོད་པ་ལྟར་དུ། འོ། རྟོགས་མི་ནུས་པ་ལྟ་སྨོས་ཀྱང་ཅི་དགོས་ཁོང་རང་གིས་གསུང་ཐུབ་ཀྱི་མེད་ན་དེ་རེད། ཐུགས་རྗེ་ཁོང་རང་གིས་མངོན་སུམ་དུ་གཟིགས་པ་ལྟར་དུ་ད་ལྟ་ནི། གསུང་ཐུབ་ཀྱི་མེད་ད་དུང་ད་སངས་རྒྱས་ག་འདྲ་ཡིན་ན་ཡིན་པ་མིན་འགྲོ། གསུང་ཐུབ་ཀྱི་ཡང་ཡོད་འདུག་ཞེས་ས་བཅུ་པའི་མདོ་ལས། ཇི་ལྟར་བར་སྣང་བྱ་རྗེས་བར་སྣང་བར་སྣང་བྱ་རྗེས་མཁས་རྣམས་ཀྱིས་བརྗོད་པར་ནུས་མ་ཡིན་ཞིང། མི་མཐོང་བ་དེ་ལྟར་རྒྱལ་བའི་སྲས་ཀྱི་ས་ཀུན་ཡང་བརྗོད་མི་ནུས་ན་ཉན་པར་ག་ལ་ནུས་ཞེས་ད་དོན་དག་ཡ་གི་གཅིག་པ་ཡོད། བདག་ཅག་གི་སྐྱེས་བུ་ཡིན་ན་འགྱུར་བ་བདག་ཅག་གི་སྐྱེས་བུས་ནི།

དྲི་མ་སེམས་ཀྱི་རང་བཞིན་ལ་མ་ཞུགས་པའི་རྒྱུ་མཚན་དེ་ག་པར་ཅིག་གང་དུ་འགྲོ་དགོས་བ་ན་རིགས་ཀྱི་དེའི་ཁ་ཐུག་བདེན་པ་ཞིག་གཅིག་འགྲོ་དགོས་བས་ས་ལ་གར་བྱེད་འགྲོ་རྒྱུ་བྱེད་ས་རེད། དེ་འདྲ་གཅིག་བྱས་དེ་ནས་ག་རེ་ཟེར། སྟོང་ཉིད་མངོན་སུམ་དུ་རྟོགས་པའི་འཕགས་པའི་གང་ཟག་གསུམ་པོ་དེ་ལ་ཟེར་ནི། སྟོང་ཉིད་མངོན་སུམ་རྟོགས་པ་ལ་ཁྱད་པར་མེད་ཀྱང་ཨོ། ཡང་ག་རེ་ཟེར་དགོས། སྤྱི་དང་དེ་འདྲའི་བྱས་ན་ཁྱད་པར་མེད་པ་མ་རེད། ག་རེ་རེད་ཟེར་ན། སྙིང་རྗེ་ཆེན་པོའི་གཞན་དབང་དུ་གྱུར་མ་གྱུར་གྱི་ཁྱད་པར་ཅིག་ཡང་ཡོད་རེད་ཟེར་སོང་ཨ།

ཨོ་ཧོ། བྱང་ཆུབ་སེམས་དཔའ་ཐེག་ཆེན་པ་རྣམས་ལ་གཞི་གཅིག་གི་སྟེང་དུ། བདེན་མེད་རིགས་པའི་རྣམ་པ་མཐའ་ཡས་པའི་སྒོ་ནས་རྟོགས་པ་དྲུག་ཐིག་རྒྱུ་མཚན་ཤེས་ཡོད་མེད་ཡོད་མེད་དང། ཡིན་ད་གཞི་བུམ་པ་ལྟ་བུའི་སྟེང་དུ། བདེན་མེད་དེ། རིགས་པ་གཉིས་གསུམ་བཞི་ལྔ་ཡིས། རྟོགས་མཁན་གང་འདྲ་ཞིག་འདུག་འོ་སི། ཧེ། ས་རྟོགས་མཁན་མེད། ཀ། རྟོགས་ཚ་ཉེ་ལ། རྟོགས་ཚ་ཉེ་ན་གང་འདྲ་ཟེར། རྟོགས་ཚ་ཉེ་གང་འདྲ་ཡོད། གཞི་བུམ་པའི་སྟེང་དུ།

བུམ་པ་ཆོས་ཅན་བདེན་པར་མེད་དེ་ཐོས་ཤིང་དྲིས་ནས་པ་ཡིན་པའི་ཕྱིར་བུམ་པ་ཉན་རང་ལབ་སོང་ན་ཉན་རང་ཁྱོད་བཞིན་ཨམ་ཅོག་ཟེར་ཏེ་དིང་ཟེར་བ་དོ། ག་ཡིན་བསམ་མི་འདུག་བ་དང། ག་ཡིན་དགུ་ཡིན་ག་དང། མ་སྲིད་མ་སྲིད་དེ་ལ་ལན་རྒྱག། ཨོ། ཉན་ཐོས་གཅིག་ལ་བུམ་པ་ཆོས་ཅན་བདེན་པར་མེད་དེ་ཐོས་དྲིས་ཤིང་དྲིས་ནས་པ་ཡིན་པའི་ཕྱིར་ན་གུ་རང་ཨམ་ཅོག་ནས་ནི་དིང་ཟེར་བ་དོ་ག་དང། བསམ་མི་འདུག་བ་དང།

རེད་ཤག་ཨ་ལེ་ངས་འདུག་སྟངས་ངས་ལྟ་ས་ལན་རྒྱབ་ཤོག་དེ་འདྲའི་ཉན་ཐོས་དེ་ལ་བུམ་པ་ཆོས་ཅན་བདེན་པར་མེད་དེ། ལྟོ་གྲི་གཞི་འཛིན་ནུས་པ་ཡིན་པས་ཞེས་རྟགས་ཅིག་བཀོད་སོང་ན་དེའི་རྟགས་དེ་ལ་བརྟེན་ནས་བུམ་པ་བདེན་མེད་རྟོགས་མཁན་གྱི་ཉན་ཐོས་ཡོད་ཨ་རེ་ཧ་མ་རེ། ཧོ་ཧོ་ཧོ་ཧོ་ཧོ་རྟགས་དེ་ལ་བདེན་པ་སྟོང་ཕྲག་མང་པོ་འདུག་ད།

དེ་ནས་འབུམ་ཕྲག་གྲངས་མེད་ཡོད་པའི་ཕྱིར། དེ་འདྲ་རེ་རེ་བསམ་པའི་རྒྱུ་མཚན་གྱིས་བུམ་པ་བདེན་མེད་ཡིན་པ་ལ་ངེས་ཤེས་ངེས་ཤེས་སྟེར་ཐུབ་པ་ཡིན་པའི་ཕྱིར། སྔར་མ་རྟོགས་པ་གསར་དུ་རྟོགས་པ་ལ་དེ་འདྲའི་ངེས་ཤེས་སྟེར་བ་མེད་གཞི་གཅིག་གི་སྟེང་དུ། རྟོགས་ཟིན་པ་ཁོ་རྟགས་གཅིག་ལ་བརྟེན་ནས་རྟགས་བདེན་མེད་ཅིག་རྟོགས་ཚར་རེད་པ། ད་དེའི་ཤུལ་ལ་གང་ཟག་དེ་འོ་ད་བུམ་པ་བདེན་མེད་ཡིན་པ་ངེས་ཤེས་སྐྱེས་ངེས་པ་འདྲེན་ཐུབ་ཡོད་ལ་རྒྱུ་མཚན་མང་པོ་ཞིག་བསམ་པའི་སྒོ་ནས་བུམ་པ་རྟེན་འབྲེལ་ཡིན་པའི་སྒོ་ནས་ངེས་པ་རྒྱུ་མཚན་ལྷག་པར་དུ་འདྲེན་ངེས་ཤེས་ལྷག་པར་དུ་འདྲེན། ངེས་ཤེས་ཟེར་རྒྱུ་ངེས་ཤེས་ངེས་པ། འོ་ངེས་པ་འདྲེན་ཐུབ་པ་དང། འོ་དེ་དེ་ནི་གང་རུང་གི་བུམ་པ་ཆ་ཅན་ཡིན་པའི་རྟགས་ལ། རྒྱུ་མཚན་གྱིས་ཀྱང་འོ་བུམ་པ་བདེན་མེད་ཡིན་པ་ངེས་ཤེས། ངེས་པ་འདྲེན་ཐུབ་ཀྱི་རེད་མ་རེད། ཐུབ་པ་ཡིན་ད་རང་མ་ཡིན་པའི་ཆོས་ཁོ་བདེན་གྲུབ་ཡིན་ན་རང་བཞིན་གྱིས་གྲུབ་ན་ནི། བདེན་པར་གྲུབ་པ་བསམ་ན་ནི། ཁོ་ལས་ལོག་དང་མ་ལོག་སྐད་ཆ། བཤད་རྒྱུ་མེད་ཁོ་རང་མ་ཡིན་པའི་ཆོས་ཀུན་ལས། ལོག་ཚར་ཞེས་ལོག་ཡིན་ད་ག་རེ་ཡིན་པའི་རྟགས་བསྟན་གྱི་འདུག་བ་ཟེར་དུས། རང་མ་ཡིན་པའི་ཆོས་ཀུན་ལས་རེ་རེ་ལ་ལོག་ཡོང་དུས། ག་རེ་ཡིན་པའི་རྟགས་བསྟན་གྱི་ཟེར་ན། བདེན་མེད་ཡིན་པའི་རྟགས་བསྟན་གྱི་འདུག་ཟེར་འོ་དེ་འདྲའི་རྒྱུ་མཚན་དེ་འདྲ་མང་པོ་བསམ་པས་ད་རིགས་པའི་རྣམ་གྲངས་མཐའ་ཡས་པ་རེད། བུམ་པ་ལྟ་བུའི་སྟེང་དུ་རང་ཉིད་ཀྱིས་རང་ཉིད་ལ་མ་ལོག་པ་རེད་དེ་མ་ཡིན་པའི་རང་མ་ཡིན་པའི་ཤེས་བྱ་ག་ཚོད་ཡོད་ན་ཡོད་ཚད་གང་ག་ལ་ལོག་པའི་ལོག་པ་ད་ཁ་གྲངས་མེད་ཡོད་པའི་ཕྱིར། ཉོན་དང་དེ་འདྲ་རེད་རེད་ཀྱི་བསམ་ནས། སྔར་མ་རྟོགས་པ། འོ། ག་རེ་མགོ་དེ་འདྲའི་གསར་དུ་རྟོགས་པ་ལ་དེ་འདྲའི་མེད་ཀྱང་སོང་བ་རེད་ད་དེ་གཅིག་འདུག་བཀྲ་ཤིས་མི་ཡི་ཆ་ཅིག་ནང་ན་འདུག་གྲུབ་ཟིན་པ་དེ་ཉིད་འོ་དེ་ནི། བདེན་མེད་དུ་ངེས་ཤེས་སྟེར་ཐུབ་པའི་ངེས་པ་སྟེར་ཐུབ་པའི་རྒྱུ་མཚན་མང་པོ་འོ་མཐའ་ཡས་པ་ཡོད་རེད་ཟེར་དེ་ཐེག་ཆེན་པ་རྣམས་ཀྱིས་བསམ་ཐུབ་པ་རེད། ད་རང་མ་ཡིན་པའི་ཆོས་ཀུན་ལ་ལོག་པའི་ལོག་པ་སྟོང་ཕྲག་བཅུ་ན་རེ་སྟོང་ཕྲག་གཅིག་ཁོ་ལ་བསམ་ནས་བསམ་ཐུབ་དགོས་ངེད་རང་གིས་ད་བདག་ཉིད་བསྐྱར་དུ་བསམ་པ་ཡོང་སྲིད་ཀྱི་རྒྱུར་སྟོང་ཕྲག་དང་རིགས་པའི་རྣམ་གྲངས་མཐའ་ཡས་པ་ཟེར་འོ་ད་གང་མཐའ་ཡས་པ་ཁོ་དེ་རེད་ད་བུམ་པ་ལྟ་བུའི་སྟེང་དུ། རང་མ་ཡིན་པའི་ཆོས་ཀུན་ལ་ལོག་པའི་ལོག་པ་མཐའ་ཡས་པ་ཡོད་པའི་ཕྱིར། རེ་རེའི་རྒྱུ་མཚན་ལ་བརྟེན་ནས་ངེས་པ་འདྲེན་ཐུབ་དགོས་པ་ཡིན་པ་འདྲ་འདུག་བ་ངས་ཤེས་མི་འདྲ།

ས་དང་པོ་རབ་ཏུ་དགའ་བ་ལ་སོགས་པ། རབ་ཏུ་དགའ་བ་ལ་སོགས་པའི་ས་ལྔ་བཤད་པ། ས་རབ། ས་དང་པོ་ནས་ལྔ་བའི་བར་གྱི་ཁོ་དེ་ཙམ་རྒྱས་པོ་མེད་པས་ཕྱོགས་གཅིག་ཏུ་ཨ་ལས་ས་བཅད་གཅིག་བཞག། དྲུག་པ་མངོན་དུ་གྱུར་པ་བཤད་པ། ས་དྲུག་པ་མངོན་དུ་གྱུར་པ་བཤད་དེ་སེམས་བསྐྱེད་དྲུག་པ་དཔེ་མི་སྲིད་ད་དབུ་མ་འཇུག་པའི་ནང་ནས་མང་ཤོས་ཁོ་རེད་པ། ཁོའི་ནང་ལ་ད་རྒྱས་ཤིང་རྒྱས་པ། གང་ཟག་གི་བདག་མེད། ད་ལྟ་འདིའི་སྐབས་སུ་བདེན་གཉིས་ཀྱི་རྣམ་བཞག་གཏན་ལ་འབེབས་ཟེར་དགོས་པ་རེད། རིགས་པའི་རྣམ་གྲངས་མཐའ་ཡས་པའི་སྒོ་ནས་གཅིག། བདེན་གཉིས་རྣམ་བཞག་གཏན་ལ་འབེབས་ཟེར་ཡ་དེ་འབེབས་རྒྱུ་ཁོ། ཡང་ཆོས་ཀྱི་བདག་མེད་དང་གང་ཟག་གི་བདག་མེད་གཉིས་པོ་དེ་རིགས་པའི་རྣམ་གྲངས་མཐའ་ཡས་པའི་སྒོ་ནས་གཏན་ལ་འབེབས་དགོས་པ་ཡིན་པ་རེད། བྱས་ཙང་དེ་དབུ་མ་ག་རེ་ངོ་སེམས་བསྐྱེད་དྲུག་པའི་ནང་ལ་བཤད་པ་ཡིན་ན་ཁོ་རང་མི་ཟ་ཅིག་གཞུང་ས་བཅད་གཅིག་བཟོས། ད་རིང་དུ་སོང་བ་སོགས་ས་བཞི་བཤད་པ་ཁོའི་ལྷག་མ་དེ་བཤད་པ་འོ་ཐུགས་ཆེ་མ་ཡིན་པར་ད་འདི་ལ་ག་རེ་ཡོང་བ་ཡིན་ན། ལས་དུ་བ་ནི། ས་དང་པོ་རབ་ཏུ་དགའ་བ་ལ་སོགས་པ་ལྔ་བཤད་པ་དང། ས་དྲུག་པ་མངོན་དུ་གྱུར་པ་བཤད་པ། རིང་དུ་སོང་བ། ས་བདུན་པ་རིང་དུ་སོང་བ་སོགས་བཞི་བཤད། འོ་ད་དག་རང་རེ་ཤེས། དང་པོ་ལ་ལྔ་བྱེད་ས་རབ་ཏུ་དགའ་བ་བཤད་པ། ད་ཁོ་རེ་ནང་ལ་ལྔ་ཡོད་ས་བཅད་ལྔ་རེ་བས་ས་ལྔ་ཡོད་ས་ནི། སྦྱང་དཀའ་བ་བཤད་པའོ། གཞུང་སྤྱིར་བསྡུ་བ་དང་གཞུང་དོན་སོ་སོར་བཤད་པ་གཉིས། དང་པོ་ལ་ཁྱད་གཞི་ས་ཡི་ངོ་བོ་མདོར་བསྟན། ཁྱད་ཆོས་ས་ཡོན་ཏན་རྒྱས་པར་བདག་འདི་ས། སེམས་བསྐྱེད་དང་པོ་ཁོ་རང་ཁ་མི་ཟད་ཁ། ས་བརྒྱད་རེ་ལས། ཁྱད་གཞི་ས་ཡི་ངོ་བོ་མདོར་བསྟན་ཁྱད་ཆོས་ས་ཡོན་ཏན་རྒྱས་པར་བཤད་པ་ས་ཡོན་ཏན་བརྗོད་པའི་སྒོ་ནས་མཇུག་བསྡུ་བའོ། དང་པོ་ལ་ཐེག་ཆེན་གྱི་རིགས་ཅན་དབང་རྣོན་རྣམས་ཀྱིས་ཚོགས་སྦྱོར་གྱི་གནས་སྐབས་སུ། ཆོས་གསུམ་ཉམས་སུ་བླངས་པ་ལ་བརྟེན་ནས། འབྲས་བུའི་ཁྱད་པར་ག་རེ་ཐོབ་པ་རེད་སྐད་ཆ་དྲིས་བྱུང་ན། འོ་སྙིང་རྗེ་ཆེན་པོའི་གཞན་དབང་དུ་གྱུར། ད་ས་དང་པོ་རབ་ཏུ་དགའ་བ་ཐོབ་པ་རེད་ཟེར། དེ་ནི་རིང་དུ་མ་རེད། ག་རེ་ཟེར། རང་བཞིན་རྒྱལ་བའི་སྲས་པོ་འདི་ཡི་སེམས་གང་འགྲོ་བ་རྣམས་རྣམ་པར་གྲོལ་བར་བྱ་ཕྱིར་སྙིང་རྗེའི་དབང་གྱུར་ཅིང་ཟེར་གོ་ལ་ད་ལྟ་འདི་རེད།

ཀུན་ཏུ་བཟང་པོས། རེ་བ་འཕགས་པ་ཀུན་ཏུ་བཟང་པོའི་སྨོན་ལམ་གྱི་དགེ་རྩའི་ནང་ལ་ཡོད་བསྡད་མཁན་གྱིས། ས་དང་པོ་རབ་ཏུ་དགའ་བ་ཁོ་ཡིན་པར་ད་ས་དང་པོ་རབ་ཏུ་དགའ་བ་ཁོ་རྒྱལ་སྲས་ཀུན་ཏུ་བཟང་པོའི་སྨོན་ལམ་གྱིས་ད་ནང་ལ་ཡོད་མཁན་གྱི་གིས་ད་གཅིག་ཡིན་པར་ཁོའི་ནང་རེ་འོ་དེའི་ནང་གི་ཀུན་ཏུ་བཟང་པོ་རབ་ཏུ་རབ་ཏུ་ག་རེ་འོ་ཀུན་ཏུ་བཟང་པོ་རྒྱལ་སྲས་ཀུན་ཏུ་བཟང་པོའི་རྫོགས་བྱང་དུ་བསྔོས་པའི་དགེ་རྩའི་ནང་གི་ཨ་ནི་ག་རེ་ཡོད་རེད་ཟེར་ན་འོ་ས་དང་པོ་ཁོ། ཀུན་ཏུ་བཟང་པོའི་སྨོན་པས་རབ་བསྔོས་དགའ་བ་དེ་ལ་ཨ་ནི་གནས་མཁན་གྱི་གང་ཟག་དེ་ལ།

ཟུར་གཅིག་རེད་ཟེར་ཡོད་པ་རེད། འོ་ཁོའི་ཆ་ཤས་སུ་གྱུར་རེད་པ་ཨ་ས་དང་པོའི་ཆ་ཤས་སུ་གྱུར་དེའི་ཕྱིར། ད་དེའི་ནང་ནས་ཀྱང་ཨ་ནི་ས་དང་པོ་རབ་ཏུ་དགའ་བ་དེ་ཀུན་ཏུ་བཟང་པོའི་སྨོན་ལམ་གྱི་དགེ་རྩ་རྫོགས་བྱང་དུ་བསྔོས་པའི་དགེ་རྩ་ཁོ་གཅིག་བྱས། ཟུར་གཅིག་བྱས། ས་དང་པོ་རབ་ཏུ་དགའ་བ་ཁོ། འོ་ཧོ། ཟུར་གྱི་ཆ་ཤས། ས་དང་པོ་རབ་ཏུ་དགའ་བ་དེ་ལ་ཀུན་རྫོབ་པའི་སེམས་དང་དོན་དམ་སེམས་ཀྱི་འདྲ་མི་འདྲ་ཡོང་གོ། དེའི་ཕྱིར་ད་ལྟ་འདིའི་དངོས་བསྟན་ལ་གར་སོང་ས་གཉིས་རྣམ་པ་ཡོད། ཟག་པ་མེད་པའི་ཡེ་ཤེས་ནི། འོ། ཟག་པ་མེད་ཡེ་ཤེས་ནི་ག་རེ། ཆར་རྣམ་པར་ཕྱེ་བ་ན། ས་ཞེས་མིང་ཅིག་ཐོབ་ཡོན་ཏན་གྱི་རྟེན་དུ་གྱུར་པས་ས་ཞེས། འོ། འདིའི་དངོས་བསྟན་གྱི་ཟག་མེད་ཀྱི། འོ། ས་བཞག་གོ་བ་ཡིན་ཙང་དེའི་ནང་གི

དང་པོ་ལ་དོན་དམ་སེམས་བསྐྱེད་དང་པོ་ཐོབ་པ་ན་དོན་དམ་པའི་བྱང་ཆུབ་སེམས་དཔའ་ཞེས་པའི་དོན་ལྡན་གྱི་མཚན་ཁྱད་པར་ཅན་ཐོབ་པས་ཐོབ་པ་སོ། དོན་ལྡན་གྱི་མཚན་ཐོབ་པའི་ཡོན་ཏན། དེ་ཡིན་པར་གྲགས། དེ་ཡིན་པར་གྲགས། དེ་འདྲ་འཇུག་གི་ཊཱིཀ་ཆེན་ནང་ལ་བལྟས་ན་དོན་ལྡན་གྱི་མཚན་ཐོབ་པའི་ཡོན་ཏན་རིགས་སུ་སྐྱེ་བ་སོགས་བཞིའི་ཡོན་ཏན་ས་གོང་མ་གནོན་པ་སོགས་གསུམ་གྱི་ཡོན་ཏན་གཟུགས་ཕྱིན་པ་ཡིན་པ་རེད། ད་ལྟ་དེ། རིགས། དོན་ལྡན་གྱི་མཚན་ཐོབ་པའི་ཡོན་ཏན་དེ་ས་བཅད་ཅིག་ལོགས་ག་གཅིག་བྱས་ནས་ཡོང་བ་ཡིན་པ་རེད། འདུག་གས། དེ་ཡིན་གྱི་རེད། ད་ལྟ་དེ་ཡིན་གྱི་རེད།

ས་གོང་མ་གནོན་པ་སོགས་གསུམ་གྱི་ཡོན་ཏན་དང། ཐུགས་བཞེད། དེ་ནས། མདོར་ན་འཕགས་པ་བརྒྱད་པ་རྒྱུན་ཞུགས་ཞུགས་པ། ག་རེ་ཡོང་གོ་ཞུགས་པ་དང། སྤངས་རྟོགས་རིགས་མཐུན་པའི་ཡོན་ཏན་ཐོབ་པ་ཡིན་ནོ་ཞེས་འཆད་པར་བྱེད་པ་ལ། འོ་དེ་ནས་བཟུང་སྟེ་དེ་ནི་ཐོབ་པར་གྱུར་པ་ཡིས། བྱང་ཆུབ་སེམས་དཔའ་ཞེས་བྱའི་སྒྲ་ཉིད་ཀྱིས་བསྙད་དོ། དེ་དེའི་དོན་ལྡན་གྱི་མཚན་ཐོབ་པའི་ཡོན་ཏན་དེ་ཡིན་པ། དེ་ནས་བཟུང་སྟེ་དེ་ནི་ཐོབ་པར་གྱུར་པ་ཡིས། འོ་དོན་དམ་པའི་སེམས་དང་པོ་དེ་ཐོབ་པ་ཡིན།

དེ་ནི་དེ་བཞིན་གཤེགས་པ་རྣམས་ཀྱི་རིགས་སུའང་སྐྱེས་པ་སྟེ་གཅིག་བྱས་དེ་ནི་ཀུན་དུ་སྦྱོར་བ་གསུམ་པོ་ཐམས་ཅད་སྤངས་པ་ཡིན་མཐོང་སྤང་ཀུན་སྦྱོར་གསུམ་སྤངས་པར་བྱེད་དེ་ནི་ཀུན་དུ་སྦྱོར་བ་གསུམ་པོ་སྤངས་པ་ཡིན། འོ་བྱང་ཆུབ་སེམས་དཔའ་དེ་ནི་དགའ་བ་མཆོག་ཏུ་གྱུར་འཆང་ཞིང་སྦྱིན་པ་བཏང་བ་དེ་ཡི་ཚེ་ན་ནི། འོ་ཀོ། འདིའི་སྐབས་སུ་སྦྱིན་པའི་ཕར་ཕྱིན་ཉམས་ལེན་ལྷག་པར་ཐོབ་པ་ཡིན། འོ་སྟེ་སྟེར་རོགས་བྱེད་ཟེར་ན་ཡང་ཨཱ་ལི། དངོས་སུ་ར་སྟེར་རྒྱུ་བྱུང་ན་ར་ཨཱ་ད་ཡིན་ཏེ། ལོ་གར་ས་ཇི་ལྟར་བྱིན་ཅིག་ཅེས་སྒྲ་ཐོས་བསམས་ལས་རྒྱལ་སྲས་བདེ་འབྱུང་དེ་ལྟར་ཐུབ་རྣམས་ཞི་བར་ཞུ། ཞི་བར་ཞུགས་པས་བདེ་བ་བྱེད་མིན་ན་ཐམས་ཅད་བཏང་བས་ལྟ་ཞིག་སྨོས་ཅི་དགོས་འདི་ངའི་དེང་སང།

ཉན་རང་དགྲ་བཅོམ་པ་རྣམས་ཁོ་ཐར་པ་ཐོབ་ནས་དཔེ་མི་སྲིད་སྤྲོ་པོ་བྱེད་ཨ་རེ་ཁོས་ཀྱང་ཁོ་ལ་ཁོང་རང་བྱང་སེམས་ས་དང་པོ་བ་དེ་ལ་བདེ་བ་བྱུང་བ་དེ་ལ་ཁ་བརྡའི་ཚད་དུ་མར་བྱས་རོགས་ད་དེང་སང་བྱས་ན་ནི་དེང་དུས་མི་རྣམས་ལ་རེ་བ་རྒྱལ་སྲས་བདེ་འབྱུང་དེང་དུས་མི་རྣམས་ལ་ཞོགས་ཉལ་རྒྱབ་པས་བདེ་བ་བྱེད་མིན་ན་ཐམས་ཅད་བཏང་བས་ལྟ་ཞིག་བྱེད་མི་སྟོན་སྨོས་ཅི་དགོས་ཟེར་ན་ཚིག་དེ་སྙན་མོ་ཡོང་ས་རེད་ཞོགས་ཉལ་རྒྱབ་ན་དཔེ་མི་སྲིད་སྐྱིད་པོ་ཡོད་རོགས། འོག་ཐུག་བྱེད། འོག་ཐུག་བྱེད། ཁ་དོག་འོ་རིང་དུ་སོང་བ་སོགས་བཞིའི་ཡོན་ཏན་ཟེར་དུས་ཐམས་ཅད་ད་ལྟ་དེ་བྱེད། བྱང་ཆུབ་སེམས་དཔའ་དེ་ནི་དགའ་བ་མཆོག་ཏུ་གྱུར་འཆང་ཞིང་བྱེད་ནི། འཇིག་རྟེན་ཁམས་བརྒྱ་ཀུན་ནས་གཡོ་བར་ནུས་པར་གྱུར་པ་ཡིན། ཟེར་དུས་ས་འཇིག་རྟེན་གྱི་ཁམས་ཀུན་སོ་མ་གས་དེར། དེ་ནི་ཁ་རུ། དེ་ཚེ་འདི་ནི་སངས་རྒྱས་བརྒྱ་མཐོང་ཞིང། དེ་དག་བྱིན་གྱིས་བརླབས་ཀྱི་ཞིང་ཡིན་སོགས་ཞེས་ནི་ཡོན་ཏན་བརྒྱ་ཕྲག་བཅུ་གཉིས་ཐོབ་པ་རེད་བ་མ་གས་གྲངས་ཀ་བརྒྱ་གཡོ་ར་མ་གས་ཡོན་ཏན་བརྒྱ་ཕྲག་བཅུ་གཉིས་ཟེར་སའི་ཡོན་ཏན་རྒྱས་པར་བཤད།

ཞེས་བྱའི་ལྡེང་བ་ཉིད་ནི། ས་ནས་སར་གནོན་བྱེད་ཅིང་གོང་མ་གནོན་པ་གོང་མར་རབ་ཏུ་འགྲོ་བར་འགྱུར་རོ། ས་དང་པོ་ཐོབ་དེའི་གཞུག་ལ་ས་དང་པོའི་སྒང་ལ་གཅིག་གནོན་པ་རྒྱབ་ནས་ས་གཉིས་པ་ཐོབ་གཉིས་པའི་སྒང་ལ་གསུམ་པ་གནོན་པ་རྒྱབ་ནས་ཡ་ཡ་ཡ་ཡ་ཐོབ་ཀྱི་ཕྱིར་ཐོབ་ཀྱི་ཕྱིར་འགྲོ་དགོས། ཡོན་ཏན་ས་ནས་སར་གནོན་བྱེད་ཅིང་གོང་མར་རབ་ཏུ་འགྲོ་བར་འགྱུར་བྱས་ནས།

དེ། བཤད་པ། དེ་ལ་རྟེན་དམན། རེ་བ་རྟེན་དམན་པའི་སྦྱིན་པ་བཤད་པར་བྱ། རེ་བ། དེ། རེ་བ། སྤྱིར་བཏང། བྱང་ཆུབ་སེམས་དཔའ་རྣམས། ག་རེ་འོང། བྱང་སེམས་ས་དང་པོ་ཐོབ་པ་དེའི་ཚེ་ན་སྦྱིན་པའི་ཕར་ཕྱིན་ཉམས་ལེན་ལྷག་པ་ཐོབ། ཚུལ་ཐོབ། དེ་བཤད། འོ་ན་རྟེན་དམན་པའི་སྦྱིན་པ་ཟེར་ན་ད་དཔེར་ན། བྱང་སེམས་ས་དང་པོ་མ་ཡིན་པ་དང་ཡང་མིན་ན། ང་རང་ཚོ་དཔེར་ན། ལམ་དུ་མ་ཞུགས་པ་རྣམས་ཀྱི་གང་ཟག་རྣམས་ཀྱིས་ནི་སྦྱིན་པ་བཏང་སོང་ན་ག་རེ་ག་རེ་ཡོང་གི་རེད། འོ། ག་རེ་ག་རེ་བདེ་བ་དང།

ལེན་པ་པོ་ཞེས་གཏོང་བ་པོ་ཞེས་ཨོ་འཁོར་གསུམ་པོ་སྟེ་དེའི་གསུམ་པོ་དེ་བདེན་པར་མེད་པར་རྟོགས་པའི་ཤེས་རབ་ཀྱིས་ཟིན་པའི་སྒོ་ནས་གཏོང་གི་ཡོད་ཙང་དེ་དེ་འདྲའི་བདེན་པ་མེད་པར་རྟོགས་པའི་རང་བཞིན་མེད་པ་མངོན་སུམ་དུ་རྟོགས་པའི་ཤེས་རབ་དེ་གིས་ཟིན་པའི་སྦྱིན་པ་དེ་ལ་འཇིག་རྟེན་ལས་འདས་པའི་སྦྱིན་པ་ཟེར་རྒྱུ་རེད། དེས་མ་ཟིན་པའི་སྦྱིན་པ་དེ་ལ་འཇིག་རྟེན་པའི་སྦྱིན་པ་ཟེར་རྒྱུ་རེད། སྦྱིན་པ་སྦྱིན་བྱ་ལེན་པོ་གཏོང་པོས་སྟོང་འཇིག་རྟེན་འདས་པའི་ཕ་རོལ་ཕྱིན་ཅེས་བྱ་གསུམ་པོ་དག་ལ་ཆགས་སྐྱེས་གྱུར་པས་དེ་ནི་འཇིག་རྟེན་པ་ཡི་ཕ་རོལ་ཕྱིན་ཅེས་བྱ་ནི།

གཞན་ཡང་འདི་རྩ་ཆེ། དང་པོ། དང་པོ་བྱང་སེམས་ས་དང་པོ་བ། དེའི་ཕྱིར་ནི། འོ། ལུས་ལོངས་སྤྱོད་དགེ་བའི་རྩ་བ་རྣམས་གཞན་ལ་གཏོང་བའི་ཚེ་ན་སེར་སྣའི་ཀུན་དཀྲིས་ཅུང་ཟད་ཙམ་ཡང་མེད་པར་གཏོང། གཏོང། རྫོགས་པའི་བྱང་ཆུབ་ཀྱི་རྒྱུ་སྦྱིན་པའི་ཕར་ཕྱིན་གྱི་ཉམས་ལེན་ལྷག་པ་ཐོབ་ཚུལ་དང། ད་དག་རང་རེ་དོན་དུ་ལྷག་པ་ཐོབ་ཐོབ་ཟེར་སྐད་ཆ་འོ་འདི་ནས་སླེབས་ཚར་དང་པོ་ན། དགེ་རྩ་རྣམས། ལུས་དང་ལོངས་སྤྱོད་དགེ་རྩ་གསུམ་པོ་ཡོད་གཏོང་བྱའི་རྫས་དེ་ལ་སྦྱིན་བྱའི་རྫས་དེ་ལ་ལུས་ཡོད་ལོངས་སྤྱོད་ཡོད་དགེ་རྩ་ཡོད་དགེ་རྩ་རྫོགས་བྱང་དུ་བསྔོས་གཞན་གྱི་ཕྱིར་རྫོགས་བྱང་དུ་བསྔོས་སོང་ན་དགེ་རྩ་གཞན་ལ་སྟེར་རེ་དང། འོ་ཐུག་ཕྱིར་ན་གཏོང། དེ་འདྲའི། གཏོང་བའི་ཚེ་ན། སེར་སྣའི་ཀུན་དཀྲིས་ཅུང་ཟད་ཙམ་ཡང་མེད་པར་ཟེར་གྱི་འོ་ད་དེ་འདྲའི་བྱུང་དུས་ཙ། སྦྱིན་པ་དེ་འདྲ་བྱེད་ཐུབ་དུས་ཙ་ནི་ལྷག་པ་ཐོབ་ཐོབ་ཟེར་སྦྱིན་པའི་ཕར་ཕྱིན་ཉམས་ལེན་ལྷག་པ་ཐོབ་ཐོབ་ཟེར་འོ་ད་དེ། དེ་ལྟ་བུ་ཅིག་འདི་འདྲའི་ཙམ་ཞིག་བྱེད་ནུས་པ་དེ

མངོན་མཐོའི་བདེ་བ་ཟེར་ཨོ་རྟེན་དམན་པའི་སྦྱིན་པ་བཤད་པ་དེར་བདག་གིས་སྔོན་རྟེན་དམན་པའི་སྦྱིན་པ་འདི་བཤད་ཅིང་སོ་སོའི་སྐྱེ་བོ་རྣམས་ནི་མངོན་མཐོའི་བདེ་བ་འདོད་ཅིང། མི་ལ་སོགས་པའི་མངོན་མཐོའི་བདེ་བ་ཡང་ལོངས་སྤྱོད་ལས་བྱུང་ཞིང། ལོངས་སྤྱོད་ཀྱང་སྦྱིན་པས་འདྲེན་པ་གཟིགས་ནས་ཐུབ་པས་ཕར་ཕྱིན་དྲུག་གི་ནང་ནས་དང་པོར་སྦྱིན་པའི་གཏམ་མཛད་པ་ཡིན་ཞེས་འཆད་པ་ལ་སྐྱེ་བོ་འདི་ཀུན་བདེ་བ་མངོན་འདོད་ཅིང་མི་རྣམས་བདེ་བ་ལོངས་སྤྱོད་མེད་མིན་སྦྱིན་ལས་འབྱུང་མཁྱེན་ཐུབ་པས་དང་པོར་སྦྱིན་པའི་གཏམ་མཛད་དོ་ཟེར་བ་དེ་རེད་པ

འཆད་པ་ལ། སྐྱེ་སྐྱེ་བོ་འདི་ཀུན་བདེ་བ་མངོན་འདོད་ཅིང་ཞེས་པ་ནས། ཐུབ་པས། ཐུབ་པས་དང་པོར་སྦྱིན་པའི་གཏམ་མཛད་དོ་ཞེས་པའི་བར་གསུངས། སྦྱིན་པས་ལོངས་སྤྱོད་འདྲེན་པ་ལ་གཏོང་བ་པོ་ཚུལ་དང་མཐུན་པ་ཞིག་དགོས་རེད་པས་ཟེར་ན་དགོས་དེ་ཁྱབ་པ་ཡོད་མ་རེད། མི་དགོས་ཏེ་སྙིང་རྗེ་དམན་ཞིང་ཟེར་བ་དང་བསྟན། ཤིན་ཏུ་རྩུབ་སེམས་ཅན། རང་དོན་ལྷུར་ལེན་དུ་གྱུར་པའི་གང་ཟག་འོ་དེ་འདྲས་སྙིང་རྗེ་དམན་པ། དེ་ནི་ཁོང་ཁྲོ་ཚ་པོ། འོ་དེ་འདྲ་ཡིན་པས་སོ་སོ་གཅིག་པུའི་དོན་དག་རྐྱང་རྐྱང་བྱེད་མཁན་ཞིག་ཡོད་ན་དེ་འདྲས་གང་ཟག་དེས་སྦྱིན་པ་བཏང་བ་ལ་བརྟེན་ནས་ལོངས་སྤྱོད་འབྱུང་གི་རེད།

སྦྱིན་པས་མངོན་མཐོའི་བདེ་བར་མ་ཟད་སློང་བ་པོ་འཕགས་པའི་སྐྱེ་བོ་དང་ཕྲད་ནས། དེ་དེ་དེས་རྟེན་འབྲེལ་ཟབ་མོའི་ཆོས་བསྟན་དེ་འདྲར་ད་ང་རང་ཚོར་ཁག་པོ་ཞེ་དྲག་རེད་པ་ཉམས་སུ་བླངས་པ་ལ་བརྟེན་ཉམས་སུ་ལེན་བྱེད་པ་དེ་སུ་རྩལ་རེད་དེ་བྱས་ནས་ཨ་ནི་ངེས་ལེགས་ཀྱི་བདེ་བ་ཡང་ཐོབ་ཀྱི་རེད་བཤད་པ་བྱེད་པ་ལ་ཡང་སྦྱིན་པའི་སྐབས་ཀྱིས་ནམ་ཞིག་ཚེ་འཕགས་པའི་སྐྱེ་བོ་དང་ཕྲད་མྱུར་དུ་འཐོབ་དེ་ནས་སྲིད་རྒྱུན་ཡང་དག་བཅད་བྱས་ཏེ་འཁོར་བའི་རྒྱུན་ཡང་དག་བཅད་དེ་དེ་ཡི་རྒྱུ་ཅན་ཞེས་དེ་ཡི་རྒྱུ་ཅན་རྒྱུ་ཅན་རྒྱུ་ཅན་རྒྱུ་ཅན་ཟེར་ན་ག་རེ་ག་ལ་གོ་རེད། རྒྱུ་ཅན་ཟེར་ན་འབྲས་བུ་རྒྱུ་ཅན་ཟེར་ན།

བྱང་ཆུབ་སེམས་དཔའ་སྦྱིན་པའི་ལ་ལོངས་སྤྱོད་པ་ལོངས་སྤྱོད་ལ་ལྟོས་མི་དགོས་ཏེ། བྱང་ཆུབ་སེམས་དཔའ་སྦྱིན་པའི་འབྲས་བུ་ཁོ་ལ་ལོངས་སྤྱོད་པ་དེ་ལ་ཨ་ནི་ག་རེ་ཟེར་ན། ལོངས་སྤྱོད་པ་ག་རེ་ཟེར། སྦྱིན་འབྲས་ལ་ལོངས་སྤྱོད་པ། ལོངས་སྤྱོད་ལ་ལྟོས་མི་དགོས་ཏེ། འོ་དེར་དག་སྟེ། སྦྱིན་འབྲས་ལ་བྱང་ཆུབ་སེམས་དཔའ་སྦྱིན་འབྲས་ལ་ལོངས་སྤྱོད་པ།

འོག་ཏུ་བཤད། སློང་བ་པོའི་ཡིད་ཚིམ་པ་ཙམ་གྱིས་སྦྱིན་འབྲས་ལ་ལོངས་སྤྱོད་པ་ཡིན་ནོ་ཟེར་རོ་སློང་བ་པོའི་ཡིད་ཚིམ་པ་ཙམ་གྱིས། འོ་དེ་སློང་བ་པོའི་ཡིད་ཚིམ་པ་ཙམ་གྱིས་སྦྱིན་འབྲས་ལོངས་སྤྱོད་པ་ཡིན་པས། ཡིན་ནོ་ཞེས་འཆད་པར་བྱེད་པ་ལ་འགྲོ་ལ་ཕན་པར་དམ་བཅས་ཡིད་ཅན་རྣམས་སྦྱིན་པས་རིང་པོར་མི་ཐོགས་དགའ་བ་འཐོབ།

དེ་ནས་སངས་རྒྱས་བཅོམ་ལྡན་འདས་ཀྱིས་མི་ཟད་བྱས་ནས་སྦྱིན་པའི་གཏམ་དེ་དང་པོ་དང་པོ་ལ་མཛད་པ་རེད། སེ་ར་བ་ཕར་ཕྱིན་དྲུག་གི་ནང་ནས་སྦྱིན་པའི་གཏམ་དང་པོར་མཛད་དགོས་པ་དེ་འོ་ད་ལྟ་འདི་ལ་ཐུག་བ་རེད་གསུངས་འགྲོ་བ་སེ་ཡུལ་དང་བྱང་ཆུབ་སེམས་དཔའ་རྣམས་ཀྱིས་སྦྱིན་པ་བཏང་བ་ལ་བརྟེན་ནས་བདེ་བ་ཁྱད་པར་ཅན་ཞིག་བྱུང། དེ་མ་ཡིན་པའི་གང་ཟག་ང་རང་ཚོ་ཕལ་པ་རྣམས་ཀྱིས་ཀྱང་འོ་ཧོ། སྦྱིན་པ་བཏང་བ་ལ་བརྟེན་ནས་གང་ཟག་རང་ཉིད་ལ་བདེ་བ་ཅིག་ཡོང་གི་ཡོད་ཙང་རྒྱུ་མཚན་དེའི་དབང་དུ་བྱས་ནས་ནི། འོ་ཕར་ཕྱིན་དྲུག་གི་ནང་ནས་སྦྱིན་པའི་གཏམ་གཙོ་བོ་མཛད་དགོས་པའི་རྒྱུ་མཚན་དེ་ཡིན་ཅིང། དེ་ཡང་ད་ག་ཡིན་གྱི་མ་རེད་ད་ག་ཚེ་ཙམ་དེ་ཡིན་གྱི་མ་རེད། ག་རེ་རེད་ཟེར་ན། བྱང་སེམས་མ་ཡིན་པ་རྣམས་ཀྱིས་ཕར་ཕྱིན་དྲུག་གི་ནང་ནས་ལས་སླ་ཤོས་བའི་སྒོ་ད་ཕར་ཕྱིན་འདིས་སྤེལ་ན། རེད་བ་ད་དེ་ཡང་རྦད་དེ་ཁྱབ་པ་མེད་པ་ཞིག་རབ་བྱུང་ལ་ར་ག་འདྲ་ཡིན་ན་ད་ཁྱིམ་པ་ལྟ་བུ་ལ་བྱས་སོང་ན་འདི་ལས་སླ་ཤོས་དེ་ཡོད་རེད་བ། སོ་སོ་ལ་སྟེར་ཡས་རི་བོ་ནི་ཡོད་རེད་སྟེར་ཡས་ནི་ཡོད་རེད། སྟེར་ཡས་ཡོད་ཡིན་ཙང་དེའི་ཡོད་ཆ་ནི། ཁོ་ཉམས་ལེན་གོ་བྱེད་ན་འདི་ལས་སླ་ཤོས་རེད་ཕར་ཕྱིན་དྲུག་གི་ནང་ནས་འདི་ལས་སླ་ཤོས་ཡིན་པ་རེད་བ་ཉམས་ལེན་འདི་ལས་སླ་བ་ཡོད་ཙང་ཨ་ནི་དེའི་རྒྱུ་མཚན་གྱིས་སྦྱིན་པའི་གཏམ་གཙོ་བོ་མཛད་དགོས་པའི་རྒྱུ་མཚན་དེ་ཡིན་ཅེས། གང་ཕྱིར་བརྩེ་བདག་བརྩེ་བདག་མ་ཡིན་པའི་དེ་ཕྱིར་སྦྱིན་པའི་གཏམ་ཉིད་གཙོ་བོ་ཡིན་ཞེས་པའི་གཞུང་གསུངས་ཅེས་བྱང་ཆུབ་སེམས་དཔས་སྦྱིན་པ་བཏང་བས་ཡིད་དགའ་བ་བྱུང་བའི་ཚུལ་ཡོད་དེ། སློང་བ་པོས་སྦྱིན་ཅིག་ཅེས་པའི་སྒྲ་ཐོས་པ་ཙམ་གྱིས་ཀྱང་དགེ་སློང་བསམ་གཏན་དང་པོ་ལ་མཉམ་པར་བཞག་པའི་བདེ་བ་ལས་ལྷག་པའི་ཡིད་ལ་དགའ་བ་བྱུང་ན། སློང་བ་པོ་ཡིད་ཚིམ་པའི་ཚེ་དེ་བས་ཀྱང་ཆེས་ལྷག་པས་ང་ལ་སྟེར་རོགས་བྱེད་ཟེར་བ་ཙམ་གྱིས་བའི་སེམས་ནང་ལ་མི་ཟད་དགའ་བ་ཡོད་དུས་སུ་ཕ་ནང་དེ་སྟེར་ནས་གནག་པའི་ཁོག་ཏུ་གནག་པའི་བད་ག་ཅི་དང་གད་མོ་ཚིག་ཚིག་བྱས་ཤིང་དེ་མར་ལོག་འགྲོ་ཡོང་ན་ར་ན་ནས་གང་བ་དང་འོག་ནས་གྲགས་ནས་དེ་ཁོ་པས་མི་ཟད་དགའ་པོ་བྱུང་སོང་བསམ་གྱིན་ཡིད་ཚིམ་པ་བྱུང་སོང་བསམ་གྱིན་མི་ཟད་བདེ་བ་བྱུང་གི་རེད་ཞེས་བཤད་པ་ལ་ཇི་ལྟར་སྦྱིན་ཅིག་ཅེས་སྒྲ་ཐོས་བསམས་ལས། ཞེས་པ་ནས་ཐམས་ཅད་བཏང་བས་ལྟ་ཞིག་སྨོས་ཅི་དགོས་ཞེས་པའི་བར་སོང་བྱང་ཆུབ་སེམས་དཔས་རང་གི་ལུས་བཅད་དེ་སྦྱིན་པ་གཏོང་བའི་ཚེ་འདིའི་ཁ་ཐུག་ལ་བསྟན་གསོལ་དང། ད་ལྟ་དེའི་ཁར་འོ་དེ་སྡུག་བསྔལ་བྱུང་དང་མ་བྱུང་ཟེར་ཐད་ལ་བྱང་སེམས་དང་འོ་སོ་སོའི་སྐྱེ་བོ་དང་འཕགས་པ་གཉིས་ལ་སྐད་ཆ་བཤད་ནས་འདིའི་ཁ་ཐུག་ལ་གཏད་ཚེ་ཅིག། གར་སོང་བར་མ་དོགས་གཅོད་རེད་དོགས་གཅོད་ཤེ་ན་མ་ཤིག་བྱེད་རྒྱུ་ཡོད་ས་རེད་ད། འོ་འདིའི་ནང་ལ་ཞེ་དྲག་ཡོད་ན་མེད་ན་མི་ཤེས། ཞེས་པའི་བར་སོང་བྱང་ཆུབ་སེམས་དཔས་རང་གི་ལུས་བཅད་དེ་སྦྱིན་པ་གཏོང་བའི་ཚེ། ལུས་ཀྱི་ཤ་བཅད་པའི་སྡུག་བསྔལ་ལས་ལྷག་པའི་དམྱལ་བའི་སྡུག་བསྔལ་མྱོང་དགོས་པ་མཐོང་ནས། སྡུག་བསྔལ་དེ་བཅད་པར་བྱ་བའི་ཕྱིར་དུ་སླར་ཡང་སྙིང་རྗེ་ཆེན་པོས་ཀུན་ནས་བསླངས་ཏེ་སྦྱིན་པ་གཏོང་བ་ལ་འཇུག་པར་བྱེད་དོ་ཅེས་འཆད་པར་བྱེད་པ་སྤྱི་དང་དེའི་གཞུང་གཅིག་ཏུ་བ་ཟེར་དུས་གང་ཅི། ཕར་ཕྱིན་ཚིག་ཏུ་ཚིག་འགྲེལ་རོབ་ཙེ་རྒྱབ་བཞིན་འདུག་བ། ཚིག་འདི་ནས་འདི་ཡི་བར་གྱི་དོན་དག་འདི་བསྟན་པར་འཐུན་ཁོ་དོན་དག་རོབ་ཙེ་རུ་གཞུང་གཅིག་ཏུ་བ་དེ་བློ་ལ་སྐྱོར་རྒྱུ་བྱུང་ན་ད་ནི་ངེད་ཀྱི་ཚིག་འདི་སྐྱོར་ཡོང་དུས་སུ་ཚིག་འདིའི་གོ་རོབ་ཙེ་དོན་དག་རོབ་ཙེ་རོབ་ཙེ་ཤེས་ཀྱི་ས་རེད། བསླངས་ཏེ་སྦྱིན་པ་གཏོང་བ་ལ་འཇུག་པར་བྱེད་དོ་ཞེས་འཆད་པ་ལ་ལུས་བཅད་སྟེར་ཞིང་བདག་གི་སྡུག་བསྔལ་གྱིས། གཞན་དག་རྣམས་ཀྱི་དམྱལ་བ་ལ་སོགས་སྡུག་བསྔལ་རང་རིག་ཉིད་དུ་མཐོང་ནས་དེ་དེ་བཅད་བྱ་ཕྱིར་མྱུར་དུ་བརྩོན་འགྲུས་རྩོམ་དེའི་དོན་དག་དག་རེ་ངས་ཅི། ལུས་ལ་བཅད་དེ། བྱང་ཆུབ་སེམས་དཔའ་དེའི་སྐུ་ལས་སྐུ་གཟུགས་ལས་ཤ་བཅད་དེ་ཁོ་ཡང་ཤ་དེའི་རྒྱུན་གཅིག་ཏུ་བད་ལྕགས་སེ་ལྕགས་སེ་ཅན་ནར་འདོགས་དག་རེ་ཚ་མགྱོགས་པོ་མགྱོགས་པོ་ཅིག་ཚ་འགྲོ་རེ་ཀོ་བྱས་ཀོ་བད་ཚ་བོ་ཡོང་གི་རེ་ཨོ་བོ་ཨ་བོ་གས་ཅོ་མོ་སོ་ན་སེ་བ་ལ་མགྱོགས་སེ་བ་ཅིག་ཡོང་གི་ཨ་ཡིན་པ་རེ་ཏེ་ཡིན་ན་ཡང་དེ་འདྲ་མ་ཡིན་པ་ཅན་ཁོ་ཡང་བད་ཚ་ཆུང་ཆུང་ཆུང་ཆུང་ནས་བཅད་ཨ་ནི་ཀོ་བད་ཚོའི་བད་སྡུག་བསྔལ་གོ་ཅག་ཚང་ཅིག་མྱོང་བཅུག།

འོ་འདུག་བྱས་ནས་རང་གི་ལུས་བཅད་པའི་སྡུག་བསྔལ་ཡོད་ན་ཡང་དེ་ལ་མཚོན། དམྱལ་བའི་སྡུག་བསྔལ་དེ་ཚོ་ལ་མཚོན་ན་ང་ཡང་དེ་ལྟར་བས་ཏེ་རྩེད་མོ་རྩེད་མོ་རེད་བསམ་བྱས་ནས་ལྷག་པར་དུ་ཡང་སྦྱོར་བརྩོན་འགྲུས་རྩོམ་གྱི་འདུག་གསུང་གི་བར་བ། སྡུག་བསྔལ་གྱིས་ཞེས་པ་ནས་དེ་བཅད་བྱ་ཕྱིར་མྱུར་དུ་བརྩོན་འགྲུས་རྩོམ། ཞེས་པའི་བར་གསུངས། གསུམ་པ་དེ་བཤད་པ་ལ་དེ་ལ་དབྱེ་ན་ད་དེ་རེད། སྦྱིན་པའི་དབྱེ་བ་དེ་བཤད་པ་ཡིན་པ་ད་དེ་ལ་དབྱེ་ན་སྦྱིན་པའི་འཁོར་གསུམ་བདེན་མེད་དུ་མངོན་སུམ་དུ་རྟོགས་པའི་ཤེས་རབ་ཀྱིས་མ་ཟིན་པའི་འཇིག་རྟེན་པའི་སྦྱིན་པའི་ཕར་ཕྱིན་དང། དེས་ཟིན་པའི་འཇིག་རྟེན་ལས་འདས་པའི་སྦྱིན་པའི་ཕར་ཕྱིན་གཉིས་ཡོད་ཅེས་འཆད་པ་ལ་སྦྱིན་པ་སྦྱིན་བྱ་ལེན་པོ་གཏོང་པོས་སྟོང་ཞེས་པ་ནས་འཇིག་རྟེན་པ་ཡི་ཕ་རོལ་ཕྱིན་ཅེས་བསྟན་ཟེར། ཞེས་པའི་བར་གསུངས། ས་ཡི་ཡོན་ཏན་བསྟན་པའི་སྒོ་ནས་མཇུག་བསྡུས་ཏེ་འཆད་པ་ལ་ཟླ་བའི་དཀྱིལ་འཁོར་དེ། ནམ་མཁའི་དབྱིངས་མཐོན་པོ་ལ་གནས་པ་དང་དཔེར་བར་པའི་ཟླ་བ་དེ་ནམ་མཁའ་མཐོན་པོ་ལ་གནས་པ་དང། འོ་རང་ཉིད་གང་ལ་གནས་པའི་རྟེན་དེ་ཉིད་ལ་འོད་ཀྱིས་མཛེས་པར་བྱེད་པ། ནམ་མཁའ་ལ་འོད་ཀྱིས་ཁྱབ་པར་བྱེད་པ། འོ་དང་མུན་པ་སྟུག་པོ་ག་ཚོད་ཡོད་ན་ཡང་ཁོ་མེད་པ་བཟོ་ཐུབ་པ། གཅིག་དང་ཁོ་ཟླ་བ་ཁོ་བསིལ་བའི་རང་བཞིན་གྱི་ཁོ་ལ་བསིལ་ཟེར་ཅན་ཡིན་ན་བསིལ་བ། བསིལ་བའི་རང་བཞིན་ཅན་ཡིན་ཙང་ཚ་བ་ཡོད་དུས་ཚ་ཁོ་ཕན་གྱི་ཡོད་ཙང་ཚ་བ་དེ་སེལ་ཐུབ་པའོ། དེ་བཞིན་དུ་ས་དང་པོ་རབ་ཏུ་དགའ་བ་འདི་ཡང། ཨོ་རྒྱལ་སྲས་འཕགས་པའི་ས་ཡིན་པས་ས་མཐོན་པོ་མཐོན་པོ་ལ་གནས་པ་རེད། ར་བ། སོ་སྐྱེའི་ས་ལས་རིང་དུ་འཕགས་པའི་འཕགས་པའི་ས་ལ་གནས་པ། རང་ཉིད་གང་ལ་གནས་པའི་རྟེན་དེ་དེ་ར་དེ་དངོས་གནས་ད་ར་བ་ཁོ་གང་བྱེད་དེ། ཕྱི་ལོགས་ལ་རྫིག་པོ་ཡོད་ན་མེད་ན་ར་ནང་ལོགས་ཀ་ལ་ཡོན་ཏན་ཡོད་དེ་རྫིག་པོ་རང་བཞིན་ཆགས་ཆགས་པ་ཆགས་པ་ར་བ། དེ།

དེ་ས་དང་པོ་ནས། ཡར་ཕྱིན་ནས་ཨཱ་ལས་མ་རེད་ཚོགས་ལམ་ནས་འོ་དེ་ས་དང་པོ་ནས་ཧཱུྃ་ལས་གབ་ཐོབ་བྱས་ནས་ས་དང་པོ་ནས་བཟུང་ནས་ས་དྲུག་པ་བར་དུ་ལ་རིགས་ཀྱི་སྒོ་ནས་ཟིལ་གྱིས་གནོན་པ་རེད་མ་གཏོགས། བློའི་སྒོ་ནས་ཟིལ་གྱིས་གནོན་ཐུབ་ཀྱི་མ་རེད་ཟེར་གྱི་ཡོད་པ་རེད། ད་བློའི་སྒོ་ནས་ག་ནས་གནོན་པ་རེད་ཟེར་ན། ས་བདུན་པ་རིང་དུ་སོང་བ་སླེབས་དུས་ད་གཞི་ནས་བློའི་སྒོ་ནས་ཟིལ་གྱིས་གནོན་པ་རེད་ཟེར་བཤད་ཡོང་དུས། ཨཱ་ནི། རིགས་ས་དྲུག་པ་མན་ཆད་དུ་རིགས་ཀྱི་སྒོ་ནས་བློའི་སྒོ་ནས་ཟིལ་གྱིས་མི་གནོན་པའི་རྒྱུ་མཚན་ག་རེ་ཟེར་ན། དེ་ལྟ་བུའི་བློ་གྱི་སྒོ་ནས་ཟིལ་གྱིས་གནོན་མི་ནུས་སའི་བློ་དེ།

ས་བཅུ་པའི་མདོ་གཅིག་ཞེས་འོ་འདུག་བྱས་ནས་ཡོང་གི་བར་ས་བཅུ་པའི་མདོ་གཅིག། ས་བཅུ་པའི་མདོ་དེ་གཙོ་བོ་དེ་དེ་སྟོན་གྱི་བར་བློ་ཡི་སྒོ་ནས་ཟིལ་གྱིས་གནོན་ཚུལ་དེ་ག་བ་ལས་དུས་སུ་ཁོ་གཙོ་བོ་བཤད་ཀྱི་ཡོང་བར་བྱམས་པའི་རྣམ་ཐར་གྱི་མདོ་སྔ་ཕྱི་གཉིས་མོ་དེ་གས་ཨ་ནི་རིགས་ཀྱི་སྒོ་ནས་ཟིལ་གྱིས་གནོན་ཚུལ་དེ་བཤད་པ་ཡིན་པ་རེད་འདུག་བྱས་རིགས་ཀྱི་བུ་འདི་ལྟ་སྟེ་རྒྱལ་པོའི་བུ་སྐྱེས་ནས་ད་དེ་ལ་དཔེ་དེ་ལ་གཉིས་རེད་བྱམས་པའི་རྣམ་ཐར་གྱི་མདོ་སྔ་ཕྱི་གཉིས་ཀྱི་དཔེ་དང་པོ་དེ་ལ་རྒྱལ་པོའི་བུ་དེ་བཤད་པ་རེད་གཉིས་པ་དེ་ལ་ནི་བྱ་ཁྱུང་ཡིན་ན་དེའི་ཕྲུ་གུ་དེ་བཤད་པ་རེད་ནམ་མཁའ་ལྡིང་གི་དབང་པོ་ཡིན་ན་སུ་ནམ་མཁའ་ལྡིང་དབང་པོ་ཟེར་ན་བྱ་ཁྱུང་ཡིན་པ་འདྲ་དེའི་ཕྲུ་གུ་ཟེར་ན་ད་དེའི་བྱ་ཁྱུང་སྤུ་གུ་དེ་བཤད་ཀྱི་ཡོད་ས་རེད། འོ་ཁོ་དཔེ་ཁོ་གཉིས་མོ་དཔེ་ལ་སྦྱར། སྦྱར་ནས་ཨ་ནི་བྱང་སེམས་ས་དང་པོ་བ་དེ་དེའི་དོན་ལ་སྦྱར་ནས་བཤད་ཀྱི་ཡོད་རེད་མ་རེད། འོ་འདུག་བྱས་རྒྱལ་པོའི་བུ་སྐྱེས་ནས་རིང་པོར་མ་ལོན་པ་རྒྱལ་པོའི་མཚན་དང་ལྡན་པ་ནི། འོ་རིང་པོར་མ་ལོན་པ་ཞེས་ཚིག་དེ་ལ་ནུས་པ་ཆེ་བ་ཡིན་པ་ད་དེ་ང་ཚོ་ཞིག་ཡིག་ཆའི་སྒང་ནས་འདི་འདྲའི་ཐེངས་ངོ་རིང་པོར་མ་ལོན་པ་ཞེས་པའི་དེ་ལ་ཚིག་དེ་ལ་གོ་བ་ཇི་ལེན་ཅིག་གོ་ནི་གོ་རྒྱུ་རང་ཡོད་མེད་གོ་རིང་པོར་མ་ལོན་པ་ཟེར་ཅིག་གོ་རྒྱུ་བ།

ཅེས་ཆོས་ཀྱི་རྒྱལ་པོའི་རིགས་སུ་སྐྱེས་པ་ཡིན་པར་ཐལ། དོན་དམ་པའི་བྱང་ཆུབ་སེམས་ནི་དེ་ནི་དེ་བཞིན་གཤེགས་པ་རྣམས་ཀྱི་རིགས་སུ་སྐྱེས་པ་ཡིན་པའི་ཕྱིར། སྐྱེས་པས་ཀྱང་ཞེས་བྱང་ཆུབ་ཀྱི་སེམས་དང་སྙིང་རྗེའི་དབང་གིས། བྱང་ཆུབ་ཀྱི་སེམས། བྱང་ཆུབ་ཀྱི་སེམས་དང་སྙིང་རྗེའི་དབང་གིས། འོ་ཧོ་ད་དེ་གཉིས་དེ་ལ། རིགས་ཀྱི་སྒོ་ནས་ཟིལ་གྱིས་གནོན་ནི་ཞེས་པའི་རིགས་དེ་ལ་བྱང་ཆུབ་ཀྱི་སེམས་དང་སྙིང་རྗེ་བཞག་པའོ། དབང་གིས་ཉན་ཐོས་དང་རང་སངས་རྒྱས་ཡུན་རིང་དུ་ཚངས་པར་སྤྱད་པ་རྣམས་ཟིལ་གྱིས་གནོན་ཏོ། ཡོད་སེམས་བསྐྱེད་ནས་རིང་པོར་མ་ལོན་པའི་ཚེ་ན། རིང་པོ་མ་ལོན་པ་དེའི་ཚེ་རིགས་ཀྱི་སྒོ་ནས་ཟིལ་གྱིས་གནོན་ནི་ཞེས་པའི་རིགས་དེ་ལ་བྱང་ཆུབ་ཀྱི་སེམས་དང་སྙིང་རྗེ་འདི་བཞག། ཨོ་ཧོ། སེམས་དང་སྐྱེས་མ་ཐག་ག་རེ་མགོ། སེམས་བསྐྱེད་པ་དེའི་ཚེ་དོན་དམ་པའི་སེམས་བསྐྱེད་མ་ཐག་པ་དེའི་ཚེ་ན་རིགས་ཀྱི་སྒོ་ནས་ཟིལ་གྱིས་ཨ་གནོན་ནི་ཟེར་ན་དེ་གནོན་ཟེར་བ་ཡང། གནོན། གནོན་ཀྱང་དེ་ལྟ་བུའི་གནོན་བྱེད་ཀྱི་རིགས་དེ་ལ་བྱང་ཆུབ་ཀྱི་སེམས་དང་སྙིང་རྗེ་གཉིས་བཞག།

གཤོག་པའི་རླུང་གི་ཤུགས་དང། མིག་ཡོངས་སུ་དག་པའི་ཡོན་ཏན་གང་ཡིན་པ་དེ་དག་ནི་དེ་ལས་གཞན་པའི་བྱ་ཡི་ཚོགས་རྒས་པ་མ་ལུས་པ་རྒས་པར་གྱུར་པ་ཐམས་ཅད་ལ་ཡོད་པ་མ་ཡིན་ནོ། དེ་བཞིན་དུ་བདག་གོ་པས་བྱ། རེད་པ། བྱ་ཁྱུང་ཡིན་ན་ཁུ་བུ་སྟེ་གོ། དག་རེ། ཁོ་རང་བཞིན་གྱི་གཤོག་པའི་ཁོ་རང་རང་གི་བྱ་ཁྱུང་ཁོ་རང་རང་བཞིན་གྱི་གཤོག་པ་ཁོ་རང་ལ་གཅིག་ཅིག་བྱ་གཞན་དག་དང་མི་འདྲའི་ཤུགས་ཆེན་པོ་བྱེད་པ་འདྲ་བའོ། ཁོ་དེ་འདྲ་བྱ་ཁྱུང་ཕྲུ་གུ་སྐྱེས་པ་ནས་རིང་པོ་མ་ལོན་པ་དེ་ལ་ལྡན་ཡོད་རེད་བྱས། དེ་བྱ་ཁྱུང་མིག་དེ་རྫིག་པོ་ཞུ་བྱེད་པ་མེད་དོ།

གཤོག་པའི་སྟོབས་ཡིན་ན་འགྲོ་དེ་གཤོག་པའོ་གཤོག་ཟེར་ན་འོ་ལྷག་བསམ་དག་པའི་སེམས་བསྐྱེད་དེ་ཤ་དེ་ཕ་རོལ་ཟེར་དུས་ཉན་རང་རྣམས་ཟིལ་གྱིས་གནོན་པས། ལྷག་པའི་བསམ་པས་བསམ་པ་ཡོངས་སུ་དག་པའི་མིག་གི་ཡོན་ཏན་གང་ཡིན་པ་དེ་ནི། ལྷག་སང་དག་པའི་སེམས་བསྐྱེད་ཁོ་རང་རང་ལ། བདེན་འཛིན་ཀུན་བརྟགས་ཀྱི་ག་རེ་བོ། རེ་བས་ག་རེ་ཡོང། ལྷག་བསམ་ལྷག་བསམ་དག་པའི་སེམས་བསྐྱེད་ཟེར་བ་རེད། ལྷག་བསམ་དག་པའི་སེམས་བསྐྱེད་ཟེར་དག་ཡའི་གོ་ལ་ག་རེ་དག་དགོས་རེད། བདེན་འཛིན་ཀུན་བརྟགས་ཀྱིས་དག་པའི་སེམས་བསྐྱེད་ཡིན་ཙང་དེ་ནི་ལྷག་སང་དག་པའི་སེམས་བསྐྱེད་ཟེར་བ་རེད་ས་མཚམས་ཀྱི་སྒོ་ནས་དབྱེ་ན།

ཚོགས་སྦྱོར་གྱི་གནས་སྐབས་སུ་སྟོང་ཉིད་མངོན་སུམ་དུ་རྟོགས་བཞིན་མེད་པ་ཡིན་ཙང་གཙོ་བོ་མོས་པ་ཡིད་མོས་པའི་སྒོ་ནས་དོན་སྤྱིའི་སྐོར་ལ་ཤུགས་བརྒྱབ་ནས་རྟོགས་ཀྱི་ཡོད་ཙང་དོན་སྤྱི་སྐོར་དང་འབྲེལ་ཡོད་སྒོ་ནས་གཟིགས་ཀྱི་ཡོད་ཙང་མོས་པས་སྤྱོད་པའི་སེམས་བསྐྱེད་རེད་བ་སྟོང་ཉིད་མངོན་སུམ་མ་རྟོགས་པའི་ཕྱིར་སྟོང་ཉིད་གཙོ་བོ་མོས་པ་ཡིད་བྱེད་ཀྱི་སྒོ་ནས་སྤྱོད་པའི་གནས་སྐབས་ཀྱི་སེམས་བསྐྱེད་ཡིན་ཙང་མོས་པས་སྤྱོད་པའི་སེམས་བསྐྱེད་ཞེས་དང་རྣམ་པར་སྨིན་པའི་སེམས་བསྐྱེད་ཟེར་དུས། དག་ས་ལ་གནས་པའི་བྱང་སེམས་ཀྱི་སེམས་བསྐྱེད་གང་ཡིན་པ་དེ་ལ་རྣམ་པར་སྨིན་པའི་སེམས་བསྐྱེད་རེད་བ། དེ་རྣམ་པར་སྨིན་པ་ཟེར་དུས་འདི་མིན་འགྲོ་ས་ཡིན་རྒྱུ་དེས་ཀྱང་ང་ཚོ་མ་གི་གོ་དགོས་པ་དང།

འོ་དེ་ཡག་གི་བཞི་ཡོད་རེད་ཁོའི་ནང་གི་རྣམ་པར་སྨིན་པ་དང་མ་ཡིན་པ་གོ་རེད་ཡིན་རྒྱུ་རེད་དེ་དེ་མིན་འགྲོ་བསམ་དེ་ད་ཡིན་མིན་མི་ཤེས་ད། ག་རེ་ས་རེད་པས། དེའི་ཚེ་ན་ད། དག་ས་ལ་གནས་པ་དེའི་ཚེ་ན་གཞན་དོན་བྱེད་པ་སངས་རྒྱས་དང་རྣམ་པ་ཀུན་ཏུ་འདྲ་བ་ད་ཡོད་མ་རེད་ཡིན་ན་ཡང། འོ་ཧོ་ད་དེ་འདྲ་འདི་ལས་བྱེད་ན་ད་ད་དུང་དགའ་རོགས་དེ་དགྲ་བཅོམ་པ་ཐེག་ཆེན་དགྲ་བཅོམ་པ་བྱས་རེད་འགྲོ་བ་དེའི་ཆ་ནས་ཡང་ཁོ་ཐོབ་པ་ནས་བཟུང་སྟེ་དེ་ནི། ཨོ་ད་ཐིག། ཁ་རོག་ལགས་རང་ལམ་གྱིས་ནི་དགྲ་བཅོམ་པའི་འབྲས་བུ་ཞིག་ཐོབ་པ་ཡིན་ད་དེའི་ཕྱིར་ནི་རྣམ་པ་སྨིན་པ་ཅིག་ཆགས་དགོས་བ་དེ་ལུགས་འདི་ལ་དེ་འདྲ་བཤད་རྒྱུ་བ་འཕགས་གྲུབ་མཐའ་འོག་མ་ལ་ཅན་དེ་བཤད་རྒྱུ་བ་མ་ཡིན་ན་ཡང། དེའི་ཚེ་ན་ནི་གཞན་དོན་བྱེད་པའི་སྒོ་ནས་སངས་རྒྱས་དང་རྣམ་པ་ཐམས་ཅད་དུ་མ་མཉམ་ན་ཡང། རེ་བ་ཁོ་དང་འདྲ་བ་ཅིག་སྨིན་གྱིན་ཡོད་ད་ནི། ཕ་གི་མ་གི་སློབ་སྦྱོང་བྱས་པའི་རྣམ་སྨིན་གྱི་འབྲས་བུ་གོ་རྣམ་པ་གོ་ཡར་སྨིན་པའི་ཚོར་བྱ་དགོས་བ། ག་རེ་ཆེད་དུ། མ་ནས་སུ་ཐེག་ཆེན་སེམས་བསྐྱེད་ཀྱི་གར་ཡང་སྦྱོང་བྱང་གཞན་དོན་བྱེད་པའི་ཕྱིར་དུ་སྟེ། འོ་ཁོ་ད་ལྟ་གཞན་དོན་བྱེད་པ་དེ་རྣམ་པ་ཀུན་ཏུ་སངས་རྒྱས་དང་འདྲ་བ་མ་བྱུང་ན་དེ་དང་འདྲ་བ་ཅིག་ཐོབ་ཀྱི་ཡོད། མ་ཟད་སངས་རྒྱས་དངོས་མ་ཡིན་ལ་དེ་དང་འདྲ་བ་ཅིག་རྣམ་པ་སྨིན་དེ་ཡིན་ད་དེའི་སེམས་བསྐྱེད་ཡིན་པའི་ཕྱིར་ན་རྣམ་པ་སྨིན་པའི་སེམས་བསྐྱེད་འོ་དེ་བྱས་ནས། ད་ལྟ་ང་ཚོ་འདི་གར་ཟེར་ན་ལྷག་བསམ་དག་པའི་སེམས་བསྐྱེད་ཟེར་དེ་ལ་དགའ་ཡོང་བ་རེད། ལྷག་པའི་བསམ་པ་ཡོངས་སུ་དག་པའི་མིག་གི་ཡོན་ཏན་གང་ཡིན་པ། བརྒྱ་སྟོང་དུ་ངེས་པར་འབྱུང་བའི་ཉན་ཐོས་དང་རང་སངས་རྒྱས་ཐམས་ཅད་ལ་ཡོད་པ་མ་ཡིན་ནོ་ད་མདོར་བསུས་ན་དག་རེད། དེ་འདྲ་ག་རེ་འགོ། དེ་འདྲ་དེ། ཉན་ཐོས་དང་ཉན་རང་གཉིས་པོ་དེ། ཡལ་གའི་རིགས་བརྟགས་མ་ལ་བྱས་ན། རྒྱལ་རིགས་མ་ཡིན་མཁན་གྱི་དམངས་རིགས་རིགས་ལ་བྱ། ར་བ་ཁོ་དང་འདྲ་བ་དེ་བྱས། འོ། དོན་དམ་པའི་བྱང་སེམས་ས་དང་པོ་བ་དེ་ནི། རྒྱལ་པོའི་བུ་དེ་དང་འདྲ་བ་བྱས། གཤམ་མ་དེ་བཞིན་བྱ། གཞན་དེ་ཚོ་ནི་ཉན་ཐོས་དང་རང་སངས་རྒྱས་དེ་ཚོ་ལ་བྱ།

བསོད་ནམས་ཞེས་བྱའི་ཚོགས་ཀྱང་དེ་དག་ཉིད་སངས་རྒྱས་གཟུགས་ཀྱི་བདག་ཉིད་སྐུ་ཡི་རྒྱུ་ཟེར་འོ་དེ་འདྲའི་བྱེད་ཐུབ་མཁན་གཅིག་ལ་དེ་ནི་བསོད་ནམས་ཀྱི་ཚོགས་མཚན་ཉིད་པ་ཟེར་དགོས་བ་རེད་ངེད་རང་ལ་དེ་འདྲས་མི་འདུག་ཟེར་འོ། རིགས་ཙམ་དང་བསོད་ནམས་ཀྱི་ཚོགས་ཙམ་ངེད་རང་ལ་ཡང་ཡོད་པའི་ཕྱིར་ཐེག་ཆེན་གྱི་རིགས་ཙམ་གྱི་སྒོ་ནས་ནི་ཚོགས་སྦྱོར་གྱི་རིགས་སྐབས་སུ་ཡང་ཟིལ་གྱིས་གནོན་ས་དང་པོ་ཐོབ་མི་དགོས་མདོ་དེ་ཉིད་ལས། ད་འདི་རེད། རྡོ་རྗེ་ཕ་ལམ་དང་སྐད་ཆ་བཤད་བསྡད་པ་འདི་ནི་མི་འདུག། ད་བྱམས་པའི་རྣམ་ཐར་གྱི་མདོ་གཤམ་མ་དེ་རྡོ་རྗེ་ཕ་ལམ་སྐད་ཆ་བཤད་བསྡད་རིགས་ཀྱི་བུ་འདི་ལྟ་སྟེ་དཔེར་ན་རྡོ་རྗེ་རིན་པོ་ཆེ་ནི་ཆག་ཀྱང་གསེར་རྒྱན་ཐམས་ཅད་དུ། ཁྱད་པར་དུ་འཕགས་པ་ཐམས་ཅད་ཟིལ་གྱིས་གནོན་ཅིང་རྡོ་རྗེ་རིན་པོ་ཆེའི་མིང་ཡང་མི་འདོར་ལ་དབུལ་ཕོངས་པ་ཐམས་ཅད་བཟློག་གོ། ཟེར་དཔེ་དེ་རེད། གལ་ཏེ་རྡོ་རྗེ་རིན་པོ་ཆེ་ཆག་ཀྱོག་རྡོ་རྗེ་ཕ་ལམ་ཆག་ཀྱོག་དེ་དང་བྱང་སེམས་ཚོགས་ལམ་པ་དང་སྦྱོར་ལམ་པ་དེ་ཚོ་དཔེ་བྱས་རེད། འོ་ད་དེ་ཡིན་རྡོ་རྗེ་ཕ་ལམ་ཆག་ཀྱོག་ཡིན་ན་གསེར་དང་དངུལ་ག་རེ་ཡིན་ན་ཡང། ཕ་གི་ཆ་ཚང་ཟིལ་གྱིས་གནོན་གྱི་རེད་ལ། དབུལ་བ་ཐམས་ཅད་ལས་བཟློག་ཐུབ་ཟེར་བ་དེ་བཞིན་དུ། སེམས་ཐམས་ཅད་མཁྱེན་པར་སེམས་བསྐྱེད་པའི་རྡོ་རྗེ་རིན་པོ་ཆེ་ཆག་ཀྱོག་ཟེར། ག་རེ་ཟེར་ན་རྡོ་རྗེ་རིན་པོ་ཆེ་ཆག་ཟེར་གོ། འདི་ཡང་ད་ལྟ་དེའི་རྩ་ནས་ཚོགས་སྦྱོར་བ་ཙམ་ལ་སྒང་ག་ཚོགས་སྦྱོར་བ་ཡིན་ཚད་སྒང་ག་ལ་ཁྱབ་པ་ཡང་མ་རེད། འདི་ག་རེ་ཟེར་ན། རྒྱལ་སྲས་ཀྱི་སྤྱོད་པ་ལ་སློབ་མི་ཐུབ་མཁན་གྱི་བྱང་སེམས་ཟེར་བ་དེ་འདྲ་ཡོད་རེད་ཨོ་ཁོ་ཚོ་ལ་དཔེ་སྦྱར་ནས། ག་རེ་ཟེར་ན་འདི་ལུགས་མདོ་དེ་ག་རེ་ཡིན་ན་འདི་ལ་དྲངས་བཞག་བྱས་པ། རྒྱལ་སྲས་ཀྱི་སྤྱོད་པ།

ཡིན་ན་ཡང་ད་ལྟ་ཡག་གི་དེ་བྱང་སེམས་ག་རུ་ཚོགས་ལམ་པ་དང་སྦྱོར་ལམ་པ་ལ་རྡོ་རྗེ་རིན་པོ་ཆེ་ལ་ཆག་ཀྱང་ཟེར་དེ་ཞག་ཤས་ཀྱི་ཡར་འོ་འདུག་ནན་ཏན་དང་བྲལ་ཡང་ཟེར་སོང་བ་རེད་པ་སེམས་བསྐྱེད་པའི་རྡོ་རྗེ་རིན་པོ་ཆེ་ནན་ཏན་དང་བྲལ་ཡང་ཟེར་དེ་ས་རྒྱལ་སྲས་ཀྱི་སྤྱོད་པ་ལ་ཆ་ཚང་སློབ་མི་ཐུབ་མཁན་འོ་ནན་ཏན་དང་བྲལ་མཁན་འོ་ཟེར་ཡིན་ན་ཡང་དེ་ཉན་ཐོས་དང་རང་སངས་རྒྱས་ཀྱི་འོ་གསེར་གྱི་རྒྱན་ཐམས་ཅད་ཟིལ་གྱིས་གནོན་ཟེར་དེ་ཉན་རང་འོ་ཐེག་ཆེན་གྱི་རིགས་ཀྱིས་ཟིལ་གྱིས་གནོན་གསུངས་བ་དེ་འདྲ་བ་དེ་ཀྱང།

ཨོ་ཐུགས་སྲས་ཐ་ཐ་ཐ་ཐ། ཨོ་ཐུགས་སྲས། སྤྱོད་པ་ནན་ཏན་ལྟ་བུའི་བྱང་ཆུབ་སེམས་དཔའ་དེ་ལའང། སྨད་ར་བཏང་ཆོག་གི་མ་རེད་ཟེར་ནས་གསུངས་པ་གང་བཞིན་མདོ་འདིས་བསྟན་པའི་བྱང་ཆུབ་སེམས་དཔའ་དེ། བྱང་སེམས་ཚོགས་སྦྱོར་བ་གང་རུང་ཞིག་བྱ་དགོས་པ་གང་མ་ཐོབ་པར་ས་བཅད་ནི་ས་ཐོབ་པ་ཞིག་བྱ་རྒྱུ་མེད་པའི་ཕྱིར་ས་ཐོབ་ནས་རྒྱལ་སྲས་ཀྱི་སྤྱོད་པ་ནན་ཏན་དུ་བྱ་བ་མེད་པའི་ཕྱིར། ས་ཐོབ་པའི་སེམས་བསྐྱེད་ཡིན་ན། བར་ས། སྤྱོད་པ་ཉམས་པའི་འཇིགས་བྱེད་དངོས་སུ་ཟིན་པའི་སེམས་བསྐྱེད་ཡིན་པའི་ཕྱིར་ས་ཐོབ་ནས་སེམས་བསྐྱེད་སྤྱོད་པ་དང་འདྲ་བ་མི་སྲིད་དོ།